ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པ་ཁྲུམས་ཟླའི། ཚེས་ཉི་ཤུ་བརྒྱད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་བཅུ། རེས་གཟའ་ཉི་མའི་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་ཀྱི་དབུ་ཁྲིད་བླ་ན་མེད་པ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན

ཡང་སུའི་སི་གྲོང་ཁྱེར་ཇི་ནི་ཝར་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ལས་ཁུངས་ཨ་མའི་མདུན་བོད་མི་རྣམས་ཀྱིས་ངོ་རྒོལ་སྐད་འབོད་གནང་བའི་སྐོར་དང། མཇུག་ཏུ་ན་གཞོན་དང་ཤེས་ཡོན་ཞེས་པའི་ལེ་ཚན་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་དབུ་ཁྲིད་བླ་ན་མེད་པ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས། ལོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་དེ་བཞིན་བཞུགས་སྒར་རྡ་རམ་ས་ལར་བོད་གཞུང་མང་གཉིས་ཀས་སྲུང་བརྩི་གཟབ་རྒྱས་ཞུས་པའི་སྐོར་ས་གནས་ནས་བློ་བེ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། བོད་མིའི་དབུ་ཁྲིད ྋགོང་ས་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་ཀྱི་ལོ་ངོ་སུམ་ཅུ་སོ་བཞི་འཁོར་བར། བཞུགས་སྒར་དུ་བོད་མིའི་སྒྲིག་འཛུགས་གཞུང་མང་གཉིས་ཀ་གི་ཐོག་ནས་དུས་དྲན་སྲུང་བརྩི་གནང་ཡོད། སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་གི་ལོར་བོད་མིའི་དབུ་ཁྲིད ྋགོང་ས་མཆོག་ལ་འཛམ་གླིང་ནང་སྙན་གྲགས་ཆེ་བ་གི་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་ཀྱི་ལོ་ངོ་ཧྲིལ་བོ་སུམ་ཅུ་སོ་བཞི་འཁོར་བ་གི་དུས་དྲན་དེ་བོད་མིའི་སྒྲིག་འཛུགས་གཞུང་མང་གཉིས་ཀ་གི་ཐོག་ནས། བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་གི་ཉི་མ་སྲུང་བརྩི་གནང་ཡོད་ཅིང། དེ་ལ་ཐོག་མར་ཚོགས་པ་ཁག་དང་སློབ་གྲྭ་ཁག་སོགས་ནས་དགའ་སྟོན་གྱི་རོལ་གཞས་ཞབས་བྲོ་གཟིགས་འབུལ་དང་འབྲེལ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས། བཀའ་ཤག་གིས་མགོན་པོ་མཆོག་ལ་བཀའ་དྲིན་རྗེས་དྲན་དང་གུས་ཕྱག་སྔོན་བསུ་གི་ཐོག་ནས། དེང་སང་གུང་ཁྲན་ཏང་གིས་སྒྲོག་བཞིན་པ་གི་དུས་རབས་གསར་བའི་ཏང་གི་བོད་སྐྱོང་སྲིད་ཇུས་ཟེར་བ་དེ། ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་བརྟན་འཛུགས་དང། རྒྱལ་ཁབ་སྤྱི་སྤྱོད་ཀྱི་སྐད་ཡིག་ཁྱབ་གདལ། བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་དུ་བསྒྱུར་བ། བསམ་བློའི་དཔལ་ཡོན་འཛུགས་སྐྲུན་སོགས་ས་བསྒྲགས་གནམ་བསྒྲགས་བྱེད་བཞིན་དུ། བོད་མི་རིགས་རྩ་མེད་གཏོང་རྒྱུ་དེ་རེད་ཅེས་རྒྱ་ནག་གིས་བོད་ཐོག་འཛིན་པ་གི་སྲིད་བྱུས་ལ་དགག་པ་ཚ་ནན་གནང་གི་འདུག། བོད་ཀྱི་དཔལ་འབྱོར་སྤྱི་ཚོགས་ཡར་རྒྱས་མདུན་སྐྱོད་ནི་རྒྱ་ནག་གི་འཛུགས་སྐྲུན་ཡར་རྒྱས་ལ་འོད་སྟོང་འབར་བའི་གྲུབ་འབྲས་ཐོབ་པའི་བསྡུས་དབྱིབས་ཤིག་ཡིན་པ་དང། རྒྱ་ནག་ལུགས་ཀྱི་དེང་རབས་ཅན་གྱི་འཛམ་གླིང་རྒྱ་ཕིབས་སྟེང་གསར་གཏོད་བྱེད་པའི་འགྲོ་བ་མིའི་འཕེལ་རྒྱས་ཀྱི་བྱས་རྗེས་ངོ་མཚར་ཅན་ཞིག་ཡིན་ཡིན་པའི་ཚུལ་བསྒྲགས་ཡོད། སྲིད་པ་ཆགས་པ་ནས་ད་ལྟ་བར།

ཐེངས་འདིའི་རྒྱབ་ཤ་དཀར་པོའི་ནང་མུ་མཐུད་འཁྱོག་བཤད་བྱས་དོན་རྒྱལ་བ་ཡབ་སྲས་གཉིས་ཡང་སྲིད་ངེས་པར་དུ་རྒྱལ་ནང་ནས་འཚོལ་དགོས་པ་དང། གསེར་བུམ་དཀྲུག་འདོན་ཀྲུང་དབྱང་གི་ཆོག་མཆན་ཐོབ་དགོས་པ་དེ་རེད། དེ་ནི་བོད་མི་མང་དང་བོད་བརྒྱུད་ནང་བསྟན་རྗེས་འབྲང་པ་ཚོས་ནམ་ཡང་ཁས་ལེན་བྱེད་མི་ཐུབ་པ་ཞིག་དང་བོད་ཀྱི་ཆོས་ཕྱོགས་ཀྱི་སྲོལ་རྒྱུན་དང་མི་མཐུན་ཞིང། བོད་ཀྱི་ལོ་རྒྱུས་ལ་འཁྱོག་བཤད་ཀྱི་བརྗོད་ཚིག་རྙིང་པ་དེ་རང་ཡིན་པས་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་རྒྱ་ནག་དམར་གཞུང་ལ་བསྐྱར་དུ་དྲན་སྐུལ་དུ། བོད་མིའི་མངོན་འདོད་ལ་བརྩི་འཇོག་དང། རྒྱལ་དབང་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་སྐུ་སྒེར་གྱི་ཐག་གཅོད་གང་གནང་དང། དགའ་ལྡན་ཕོ་བྲང་ཡིད་ཆེས་དགེ་རྩའི་འགན་འཛིན་ལྷན་ཚོགས་ཀྱི་ཐག་གཅོད་ལ་རྒྱལ་ཁག་གམ། ཚོགས་སྡེ་གང་རུང་ཞིག་གིས་ཐེ་གཏོགས་བྱ་རྒྱུའི་དབང་ཚད་མེད་ལ། དེ་བས་ཆབ་སྲིད་ཀྱི་དགོས་མཁོའི་ལག་ཆར་བེད་སྤྱད་བྱས་ན། སུས་ཀྱང་ཡིད་ཆེས་དང་བརྩི་བཀུར་ཡོང་གི་མ་རེད་ཅེས་ཚིག་ཐག་ཆོད་པོས་བཤད་ཐུབ། གཞན་ཡང་ཉི་མ་འདི་ནི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉི་མ་ལའང་འཁེལ་ཡོད་པས། བཀའ་ཤག་གི་གསུང་འཕྲིན་དུ་གལ་གནད་ཆེ་བ་གི་ཉི་མ་འདི་སྲུང་བརྩི་སྟབས་གཅིག་ཏུ་གནང་གི་ཡོད་པ་གསལ་འཁོད་དང་འབྲེལ་ཏེ་དམར་པོའི་སྲིད་གཞུང་དང་དེ་དང་རིགས་མཐུན་གྱི་སྲིད་དབང་སྒེར་གཅོད་པ་རྣམས་ཀྱིས་འགྲོ་བ་མི་ཡོད་དོ་ཅོག་ལ་རང་ཆས་སུ་ཡོད་པ་གི་རང་དབང་དང། འདྲ་མཉམ་གྱི་ཐོབ་ཐང་བརྡལ་བཤིག་དང་མི་རིགས་རྩ་གཏོར་གྱི་སྲིད་བྱུས་མངོན་སུམ་འཛེམ་མེད་དུ་སྤེལ་བཞིན་ཡོད་ཅེས་ཀྱང་འཁོད་ཡོད་ཅིང། དུས་དྲན་མཛད་སྒོ་འདིར་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་ཀ་བ་གསུམ་གྱི་མཛད་གཙོ་རྣམ་པ་གི་མདུན་སར། བོད་མིའི་སྤྱི་ཚོགས་སུ་འཕྲོད་ཞབས་པ་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བ་འགའ་ལ་ལེགས་གསོལ་བྱ་དགའ་སོགས་གསོལ་རས་ཕུལ་ཡོད་ལ། ནོ་སྦེལ་ཞི་བདེའི་གཟེངས་རྟགས་ཀྱི་དུས་དྲན་འདི་རྒྱ་གར་ལྷོ་བྱང་གཉིས་ཀར་བོད་མི་འདུས་སྡོད་ཀྱི་ས་གནས་གང་སར་དོ་གལ་ཆེན་པོའི་སྒོ་ནས་སྲུང་བརྩི་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། རྣམ་པ་ཚོས་ད་ལྟ་གསན་པ་དེ་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཆེ་བསྟོད་ཞུ་རྒྱུའི་ཆེད་དུ་ཁ་སང་སྤྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་ཨ་མེ་རི་ཀའི་ཡུ་ཊ་མངའ་སྡེའི་རྒྱལ་ས་སོལ་ལེག་གྲོང་ཁྱེར་ནང་གི་བོད་མི་སྤྱི་མཐུན་ཚོགས་པའི་སྤྱི་ཁང་མདུན་གྱི་ལམ་བུ་འདིར་ཏཱ་ལའི་བླ་མའི་ལམ་བུ་ཞེས་མིང་གསར་པ་བརྗེ་བསྒྱུར་དབུ་འབྱེད་མཛད་སྒོ་གནང་བའི་སྒྲ་ཡི་དུམ་བུ་ཞིག་རེད་དེ་དབུ་འབྱེད་མ་གནང་གོང་ས་གནས་བོད་ཕྲུག་རྣམས་ཀྱིས་འདིར་ཆེད་ཕེབས་གནང་བའི་ལྷོ་སོལ་ལེག་གྲོང་ཁྱེར་སྤྱི་ཁྱབ་ལྕམ་ཤེ་རི་ཝུ་ཐུ་ལགས་དབུས་པའི་གྲོང་སྡེ་ལྷན་ཁང་གི་འཐུས་མི་རྣམས་ལ་གཞས་སྣ་འཁྲབ་སྟོན་གཟིགས་འབུལ་ཞུས་པར་གྲོང་ཁྱེར་སྤྱི་ཁྱབ་མཆོག་དགའ་ཚོར་ཆེན་པོ་བྱུང་སྟེ་གསུངས་དོན།

ཐུགས་རྗེ་ཆེ་ཞུའི་གསུང་བཤད་གནང་བ་མ་ཟད་བོད་མི་རྣམས་ཀྱིས་ཁོང་ལ་རེ་སྐུལ་ཞུས་པ་ལྟར་ལམ་བུ་འདིའི་མིང་བརྗེ་བསྒྱུར་དེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པའི་དུས་ཆེན་སྲུང་བརྩིའི་གོང་ལ་གནང་ཐུབ་པ་དགོས་སྐོར་ཞུས་པ་བཞིན་དེ་ལྟར་གནང་བ་ཡིན་ལུགས་ཀྱང་གསུངས་འདུག། ཡང་བོད་མིའི་སྤྱི་ཁང་མདུན་གྱི་ལམ་བུའི་མིང་ལ ྋགོང་ས་མཆོག་གི་མཚན་ལ་བརྗེ་བསྒྱུར་གནང་རྒྱུ་དེ་ནི་ཐོག་མར་ས་གནས་བོད་མིའི་སྤྱི་མཐུན་ཚོགས་པའི་འཐུས་མིའི་ཚོགས་འདུའི་སར་བསམ་འཆར་བྱུང་བ་དང་དེར་སྤྱི་ཟུར་དང་ད་ལྟའི་ཆར་གྲོང་ཁྱེར་དེའི་ནང་གི་བོད་དོན་ཞུ་གཏུག་གི་དབུ་འཛིན་ཕྱག་མཛོད་ཚང་པད་མ་ལགས་ཀྱིས་རམ་འདེགས་ཞུས་སྟབས་བྱུང་བ་ཡིན་སྐོར་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་བསམ་པོ་ཐོགས་མེད་ལགས་ཀྱིས་གསུངས་འདུག།

ཡང་ཕྱག་མཛོད་ཚང་པད་མ་ལགས་ལ་འདིའི་སྐོར་ནས་འདྲི་ཞུས་པས་ཁོང་གིས་ཁོང་གྲོང་ཁྱེར་སྤྱི་ཁྱབ་ལྷན་དུ་ཐུགས་འདྲིས་ཆེན་པོ་ཡོད་སྟབས་སྙན་ཞུ་འབུལ་རྒྱུ་སོགས་དཔོན་དབང་ལམ་ལུགས་ཁག་བརྒྱུད་མི་དགོས་པར་གྲོང་ཁྱེར་སྤྱི་ཁྱབ་ཁོང་ནས་དམིགས་བསལ་དབང་ཆ་བེད་སྤྱོད་གནང་སྟེ་ལམ་བུའི་མིང་བརྗེ་བསྒྱུར་གནང་རྒྱུའི་ཞལ་བཞེས་གནང་བ་ལྟར་ད་རེས་དངོས་སུ་བྱུང་སྐོར་གསུངས་འདུག། Well of course པད་མ definitely I'm ཉིན་དེ་ཡིན་ངས་ཞུས་བུ་དེ་ལས་ལྷག་ཤི་རེད་ངས་དང། དེ་ལས་བླ་མ་འོད་ཟེར་ལྔའི་མཐའ་བཅས་ཞབས་འོད་སྲུང་གི་སྤྱི་དང་མེའི་ཕྲ་མ་ལོག་ལ་དབང་བྱེད་བདུད་དུ་མ་ཧོན་ཛུ་ཡིག་མཛད་དགེ་སྤྲེའུ་དཔའ་བོའི་སྲུང། ཏཱ་ལའི་བླ་མ་ཞེས་པའི་ལམ་བུའི་མིང་བརྗེ་བསྒྱུར་གནང་བའི་མཛད་སྒོ་ཁག་ལེགས་གྲུབ་ཟིན་པའི་རྗེས་སུ་སྐུ་མགྲོན་རྣམས་དང་ས་གནས་མི་མང་རྣམས་སྤྱི་ཁང་གི་ཚོགས་ཁང་ནང་ཕེབས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་སྲུང་བརྩི་ཞུས་འདུག།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས། རྒྱ་གར་བྱང་ཕྱོགས་ལ་དྭགས་ཁུལ་དུ་བོད་མི་ཚོས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་སྲུང་བརྩི་གནང་ཡོད་པའི་སྐོར། ང་ཚོའི་ལ་དྭགས་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ། འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང། ལ་དྭགས་ས་གནས་སུ་ནོ་བེལ་ཞི་བདེའི་གཟེངས་རྟགས་དུས་དྲན་སྲུང་བརྩི་གནང་ཡོད་པ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཛམ་གླིང་གི་ཆེས་གྲགས་ཅན་གྱི་ནོ་བེལ་ཞི་བདེ་ཡི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་འཛམ་གླིང་ཕྱོགས་གང་སར་སྲུང་བརྩི་ཞུ་བཞིན་ཡོད་པ་ལྟར་ལ་དྭགས་ས་གནས་སུ་ལས་བྱེད་ལས་ཁུངས་ཀྱི་འགན་འཁུར་འོག་ས་གནས་ཀྱི་བོད་མི་རྣམས་མཉམ་འཛོམས་ཀྱིས་གཟབ་རྒྱས་ངང་སྲུང་བརྩི་ཞུས་སོང། མཛད་སྒོའི་སྐུ་མགྲོན་གཙོ་བོར་ལ་དྭགས་གླེ་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་དེད་དཔོན་གཙོས་འབྲེལ་ཡོད་ཀྱི་སྤྱི་འཐུས་ཁག་ཅིག་བོས་གནང་འདུག། ཡང་སྐུ་མགྲོན་གཙོ་བོ་ལ་དྭགས་གླེ་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་དེད་དཔོན་བཀྲ་ཤིས་རྒྱལ་མཚན་ལགས་ཀྱིས་མཛད་སྒོར་གསུང་བཤད་གནང་བའི་ནང་འདི་དག་གསུངས་གནང་སོང། དེ་རིང་གི་དུས་ཆེན་ཉིན་མོར་རྩ་བའི་བླ་མ་གཙོས་འཛམ་གླིང་ཕྱོགས་འདྲ་མིན་དུ་གནས་མཁན་གྱི་བོད་མི་ཡོངས་ལ་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། དེ་རིང་གི་དུས་ཆེན་དང་མཉམ་འཛམ་གླིང་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་ཡང་ཡིན་དུས་རྩ་བའི་བླ་མས་བོད་ཀྱི་འཐབ་རྩོད་ལ་འཚེ་མེད་ཞི་བའི་ལམ་ནས་སྐུ་ལས་གང་འདྲ་ཞིག་བསྐྱོན་ཡོད་ན་ཡང་དེ་ལ་ངོས་འཛིན་གྱིས་གལ་ཆེ།

དབང་ལྡན་འཁོར་བ་མི་ལ་མཐུན་པོ་བྱས་ཏེ་རང་སོ་སོ་གི་ཆེ་གེ་ཆོས་དང་མ་གནས། རྒྱ་ཆེན་པོ་ཞིག་མ་ཐོབ་ན་ཉུང་ཉུང་ཅིག་ལྟ་བྱེད་ན་འདི་པད་མ་ཟེར་གི། དེ་ག་སུ་མ་མགྱོགས་པའི་སྙིང་ནས་གསོལ་བ་རྒྱབ་ནས་ཤིས། འོ་དེ་འདྲའི་བཀའ་སློབ་གནང་རྒྱུ་འོ་དེ་འདྲ་ཞིག་ད་པད་ང་རང་ཐོས་རྒྱུ་འདུག་དེ་འདྲ་ཞིག།
བསོད་ནམས་སྒྲོལ་མ་ལགས་ཀྱིས་དུས་རྒྱུན་དུ་སྐུ་ཡི་ཐུགས་བསྐྱེད་དམ་བཅའ་བཞིའི་ཐོག་འབད་ཀྱི་ཡོད་པ་དང་འབྲེལ་འདི་ལྟར་གསུངས་བྱུང། སོ་སོ་ཕན་ཐོགས་མེད་ནའང་གནོད་མ་བསྐྱལ། ཨེ་ནས་ཡང་འདི་ད་ངས་དཔེ་གལ་ཆེ་ཞིག་མཐོང་གི་འདུག་འདི་ནང་ནས་ཨེ་ནས་ཐུགས་བསྐྱེད་དམ་བཅའ་བཞིའི་ནང་ལོགས་ལ་ཆོས་ལུགས་མཐུན་འབྲེལ་བྱེད་ཡ་དང་འོང་འདི་དཔེ་མི་སྲིད་ང་གལ་ཆེན་པོ་མཐོང་འདུག། ཡང་རབ་རྒྱས་ཚུལ་ཁྲིམས་ལགས་ཀྱིས། ད་རྒྱལ་བ་རིན་པོ་ཆེའི་བཀའ་ཕེབས་ཆ་ཚང་སྒྲུབ་ཀྱི་ཡོད་ཟེར་ན་ད་ག་པར་ག་པར་སྒྲུབ་ཐུབ་ཀྱི་མི་འདུག་དེ་ཡིན་ཡང་ད་ངས་ཅི་ཡོང་གང་ཡོང་རེད་བཤད་བཀའ་ཕེབས་རྒྱལ་བ་རིན་པོ་ཆེས་དུས་རྒྱུན་དུ་བཀའ་ཕེབས་རྒྱལ་བ་རིན་པོ་ཆེ་ཡ་རེད་ཐུགས་བསླབ་བྱ་སེམས་པ་ལ་བཅངས་པའི་ཐོག་ནས་ཡེ་རེ་བའི་སྐུར་མཇལ་བའི་ཐོག་ནས་སེམས་པ་ལ་འཁོར་བའི་ཐོག་ནས་ངལ་བས་དེ་ལ་རེ་མི་སྨོན་ན་ད་ཅི་ཡོང་གང་ཡོང་བྱས་ཀྱང་ཕན་སེམས་བྱེད་ཡ། ཧོ་དེ་འདྲའི་སྤྱོད་པའི་སྐོར་ཡང་བྱེད་དགོས་ཡ་དེ་དུས་རྟག་ཏུ་གལ་ཆེན་པོ་ཞེ་པོ་ཆགས་ཀྱི་འདུག་ཟེར། པད་མ་མཁའ་འགྲོ་ལགས་ཀྱིས་སྤྱི་ཚོགས་ཞབས་ཞུ་དང་འབྲེལ་གསུང་དོན་དུ། སྤྱིར་སེམས་དཔའ་བོ་ཡ་དེ་ཧང་སང་གི་གལ་ཆེན་པོ་རེད་ཞེས་འདི་གསུངས་པ་རེད་ཨ་ནི་རྒྱུན་དུ་ངའི་སེམས་པ་ན་འཇུག་ཤོས་ཅིག་ཡོད་རོ།

ཡང་རབ་རྒྱས་ཚུལ་ཁྲིམས་ལགས་ཀྱིས། གླུ་མཆོད་པ་བསྟོད་པ་ཟེར་དུས་གང་ལ་ད་བླ་མ་བླ་ཆེན་ད་ང་རང་ཚོ་ཡོད་ན་མེད་ན་དེ་རིང་རྒྱལ་བ་རིན་པོ་ཆེ་གི་གཟེངས་རྟགས་ཡིན་དུས་གང་ལ་དེ་རིང་གི་སྐུ་མདུན་གྱི་སྐུ་པར་ཅན་སྐུ་མདུན་ཡིན་དུས་ད་སྐུ་མདུན་ཕེབས་པ་དང་དངོས་སུ་བྱོན་ཅེས་ན་ངས་གླུ་མཆོད་པ་བསྟོད་པ་ཕུལ་ཡིན་བླ་མ་ལ་དང་པོ་བསྟོད་པ་གཉིས་པ་དཔོན་པོ་མགོ་འདྲེན་དཔོན་པོ་ལ་ཁྲིད་དེའི་མཚམས་དུ་དེ་འཕྲལ་གླུ་འཛོམས་པ་ལ་མི་མང་ཚོ་འཛོམས་པ་ལ་གླུ་དེ།

ནོ་བེལ་ཞི་བདེ་གཟེངས་རྟགས་དུས་ཆེན་ཉིན་མོ་དང་བསྟུན་བོད་མི་འདུ་སྡོད་ཀྱི་ས་གནས་གང་སར་དོ་གལ་ཆེན་པོའི་སྒོ་ནས་སྲུང་བརྩི་གནང་གི་ཡོད་པ་རེད་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད། ཡང་འཛམ་གླིང་དམག་ཆེན་གཉིས་པའི་རྗེས་སུ།

ཡང་ཁྲིམས་ཐོག་ནས་འགན་ལེན་མ་བྱས་ཀྱང་མི་སྒེར་གྱི་ཐོབ་ཐང་ཁག་རྒྱལ་ཁབ་ལས་ཀྱང་གལ་འགངས་ཆེ་བར་བརྩི་རྒྱུའི་ནན་བརྗོད་གནང་བ་མ་ཟད་དཔལ་འབྱོར་དང་སྤྱི་ཚོགས་ཆོས་དང་རིག་གཞུང་གི་རང་དབང་ཁག་ཀྱང་སྤྱི་དམངས་དང་ཆབ་སྲིད་ཀྱི་ཐོབ་ཐང་ཁག་དང་ཚད་གཞི་གཅིག་མཚུངས་ལག་ལེན་བསྟར་རྒྱུའི་ཁས་ལེན་བྱས་འདུག། ཡང་འཇར་མ་ནིའི་སྒེར་གཅོད་དབང་འཛིན་པ་ཧི་ཏི་ལར་གྱིས་ནང་སྲིད་ཀྱི་གནད་དོན་ནང་གཞན་གྱི་ཐེ་ཇུས་བཀག་འགོག་བྱ་རྒྱུའི་དོན་དུ་འགྲོ་བ་མིའི་ཐོབ་ཐང་ནི་ནང་སྲིད་ཀྱི་གནད་དོན་ཞིག་ཡིན་ལུགས་བཤད་ཀྱང་གོང་ཞུས་གསལ་བསྒྲགས་དེ་གནང་བའི་རྗེས་སུ་འགྲོ་བ་མིའི་ཐོབ་ཐང་ནི་ནང་སྲིད་ཀྱི་གནད་དོན་མ་ཡིན་པར་ཡོངས་ཁྱབ་ཀྱི་ཐོབ་ཐང་ཆགས་འདུག། ཐོག་མར་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དྲུག་ལོར་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་ཐེངས་དང་པོ་དེ་ཚོགས་སྐབས་འགྲོ་བ་མིའི་ཐོབ་ཐང་གི་ཚོགས་ཆུང་གསར་འཛུགས་གནང་བ་དང་དེ་དུས་ཚོགས་མི་རྒྱལ་ཁབ་བཅོ་བརྒྱད་ལས་མེད་པ་དང་དེའི་རྗེས་སུ་ཨ་མི་རི་ཀའི་སྲིད་འཛིན Franklin Roosevelt ཡི་སྐུ་ཟླ། ལྕམ་ཨེ་ལེ་ནོར་རོ་ཛི་ཝེལ་མཆོག་གིས་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་གཞི་ཟིན་བྲིས་གནང་བ་དང་ཡང་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོར་ཚོགས་མིའི་རྒྱལ་ཁབ་ལྔ་བཅུ་ང་བརྒྱད་ཡོད་པའི་ཁོངས་ནས་རྒྱལ་ཁབ་བཞི་བཅུ་ཞེ་བརྒྱད་ཀྱིས་ཁྲིམས་གཞི་དེར་རྒྱབ་སྐྱོར་ཞུས་འདུག་ད་ཆ་འགྲོ་བ་མིའི་ཐོབ་ཐང་ཡོངས་ཁྱབ་གསལ་བསྒྲགས་གནང་སྟེ་ལོ་བདུན་ཅུ་དོན་ལྔ་འཁོར་བའི་དུས་འདིར་འགྲོ་བ་མིའི་ཐོབ་ཐང་གི་ནང་དོན་ལ་དུས་ཚོད་དང་རན་པའི་བཅོས་བསྒྱུར་གཏོང་དགོས་པ་དང། གནམ་གཤིས་འགྱུར་ལྡོག་དང་མི་དམངས་མང་པོ་དུས་གཅིག་ལ་གནས་སྤོ་བྱེད་བཞིན་པ། དེ་བཞིན་དེང་དུས་ཀྱི་བཟོ་རྩལ་རིག་གནས་ཀྱི་གནད་དོན་ཁག་དེའི་ནང་འཇུག་དགོས་པའི་དགོས་འདུན་འདོན་མཁན་ཡང་ཡོད་པ་སོགས་ཀྱི་གནས་ཚུལ་འདུག། བོད་ནང་རྒྱ་ནག་གཞུང་གིས་ཤེས་ཡོན་སློབ་གསོའི་སྲིད་ཇུས་འོག་བོད་མིའི་ཆོས་དང་རིག་གཞུང་མི་རིགས་བཅས་པ་རྩ་མེད་བཟོ་བཞིན་པ་མཚམས་འཇོག་ཡོང་ཆེད། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་དང་བསྟུན་ནས་རྒྱ་གར་ལྷོ་ཕྱོགས་མེ་སོར་གྲོང་ཁྱེར་དུ་ཞི་བའི་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་ཞིག་སྤེལ་ཡོད་པའི་སྐོར། ང་ཚོའི་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང། བོད་ནང་རྒྱ་གཞུང་གི་ཤེས་ཡོན་སློབ་གསོའི་སྲིད་བྱུས་འོག་བོད་མིའི་ཆོས་དང་རིག་གཞུང་མི་རིགས་དང་བཅས་པ། རྩ་མེད་བཟོ་བཞིན་པ་མཚམས་འཇོག་ཡོང་ཆེད་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་དང་བསྟུན་ནས། ལྷོ་ཕྱོགས་མེ་སོར་གྲོང་ཁྱེར་དུ་ཞི་བའི་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་སྤེལ་གནང་སོང།

ལྷན་ཚོགས་དེ་དག་གི་ཚོགས་མི་གཙོས་པའི་ཁྱོན་བོད་མི་བརྒྱ་དང་ལྔ་བཅུ་ཡས་མས་ཤིག་མཉམ་ཞུགས་ཀྱིས་བོད་ནང་རྒྱ་གཞུང་གི་གདུག་རྩུབ་དྲག་གནོན་འོག་བོད་མི་རྣམས་ལ་གཞི་རྩའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དུ་བཏང་བཞིན་པ་མ་ཟད། དེང་སྐབས་བོད་ནང་རྒྱ་གཞུང་གི་ཤེས་ཡོན་སློབ་གསོའི་སྲིད་བྱུས་འོག་བོད་མིའི་ཆོས་དང་རིག་གཞུང་མི་རིགས་དང་བཅས་པ་རྩ་མེད་བཟོ་བཞིན་པའི་སྲིད་བྱུས་མཚམས་འཇོག་ཡོང་ཆེད། རྒྱ་ལྷོ་ཕྱོགས་མ་ཧེ་སོར་གྲོང་ཁྱེར་དུ་ཞི་བའི་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་སྤེལ་གནང་སོང། དེའི་སྐོར་ལས་འགུལ་གོ་སྒྲིག་ཚོགས་ཆུང་གི་གཙོ་འགན་བཞེས་མཁན། སྦེལ་ཀོབ་དབུ་མའི་ལམ་གྱི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ། བྱ་ཉལ་ཚེ་རིང་ལྷ་སྐྱབས་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ།
ད་ནི་ང་རང་ཚོ་བོད་ནང་ལ་ཡོད་བཞག་པའི་སླབ་གྲྭ་ང་རང་ཚོ་མང་པོ་ཅིག་ཕར་སྒོ་རྒྱབ་བྱས་ནི་རྒྱ་ནག་གིས་ཁོ་རང་ཚོ་ཕ་གའི་ནང་ལོགས་ལ་ཡོད་པའི་ས་ཆ་ཐག་རིང་པོ་ལ་ཡོད་པའི་སླབ་གྲྭའི་ནང་ལ་ད་ལྟ་སྤུ་གུ། ལོ་བཞི་ནས་བྱས་ནི་ལོ་ཕ་གའི།

ཆོས་རེད་རིག་གཞུང་རེད་ཨ་བོད་པའི་ངོ་བོ་ཁོ་རང་ད་ཅིག་གི་རྩ་བརླག་བཏང་ཡག་གི་རྒྱ་མི་གི་ད་སྲིད་ཇུས་ངན་པ་ཞེ་པོ་ཅིག་བཏིང་དང་གཏིང་བཞིན་པ་དེ།
ལས་འགུལ་དེ་ནི་དེ་སྔ་དང་མི་འདྲ་བ་མེ་སོར་ས་གནས་རྫོང་དཔོན་ལས་ཁུངས། ས་གནས་གཞན་དུ་གནས་སྤོས་གནང་བའི་ཉེ་འགྲམ་དུ་ཁྲོམ་སྐོར་གནང་ཡོད་ཅིང། ལས་འགུལ་དེའི་ནང་མཉམ་ཞུགས་གནང་མཁན་ཕོ་མོ་རྒན་གཞོན་གཉིས་ནས་ལས་འགུལ་དེའི་ནང་མཉམ་ཞུགས་གནང་བའི་གལ་གནད་རང་བཞིན་སྐོར་ངོ་སྤྲོད་གནང་ཡོད་ལ།

རྒྱ་མི་གི་དྲག་གནོན་འོག་ལ་མྱངས་བསྡད་ཡོད་དུས། ཨ་ནི། ང་ཚོ་བཙན་བྱོལ་ནང་ཡོད་པའི་བོད་མི་རྣམས་ང་ཚོ་ཚང་མ། རང་དབང་ཡོད་པའི། རང་དབང་ཡོད་དོ་ར་སོང་ཙང། ང་ཚོས་མི་རིགས་གཞན་པ་ལ། Awareness དབྱིན་ཇི་ཐོག་ནས་ཞུས་ན། Awareness བྱེད་ཡ་དེ་གལ་ཆེན་པོ་རེད་བསམ་གྱི་འདུག་ཡ། འོ་དེ་ཨ་ནི་ང་རང་དེ། སྐད་འབོད་དེ་འཛུལ་ཞུགས་བྱེད་ཡིན་ལེ།
ངའི་མིང་ལ་ངག་དབང་སྲི་ཐར་ཡིན། ད་དེ་རིང་ང་ཚོས་དེ། ལས་འགུལ་དེ་བྱས་ཏེ་སྤྱི་ནོར་གོང་ས་སྐྱབས་མགོན་མཆོག་ལ་དེ་ནས། ནོ་བེལ་གཟེངས་རྟགས་ཕུལ་དགུང་ལོ་སུམ་ཅུ་སོ་ལྔ་ཕྱིན་པའི་དུས་དྲན་སྲུང་བརྩི་འདི་དང་མཉམ་དེ་ནི་འགྲོ་བ་མིའི་ཐོབ་ཐང་ཐོག་ད་ང་རང་ཚོ་རྒྱ་གར་ལ་ཡོད་པའི་མི་འདི་ག་ད་དངོས་གནས་སྣང་བ་སྐྱིད་པོ་དཔེ་མི་སྲིད་གང་དྲན་དྲན་ཡོད་རེད་ཡིན་ནའི་གཞིས་ཀྱི་བོད་ཡུལ་དེ་བཞིན་ད་ལོ་ན་གཞོན་གཞོན་ཚོ་ཚོ་པོ་ར་རྒྱ་མིས་ཕར་ཕར་སློབ་སྦྱོང་ཕར་ཁྲིད་ཕ་མ་ཐུག་འཕྲད་བྱེད་མ་བཅུག་དཔེ་མི་སྲིད་གི་དཀའ་ངལ་འདི་འདྲ་ནང་ལྷུང་བསྡད་ཕྱོགས་གཅིག་ནས་བེད་ཁོ་རང་རྒྱ་མི་གི་ད། རྒྱལ་བ་ཡིད་བཞིན་ནོར་བུའི་སྐུ་པར་ཉར་མི་ཆོག་དེ་ནི། དེའི་ཕར་ཚུར་འབྲེལ་བ་བྱེད་ཡ་ལ་སོགས་པ་འདི་འདྲའི་ཐོག་ལ་དམ་བསྒྲགས་དཔེ་མི་སྲིད་བྱས་དངོས་གནས་བློ་ཕམ་གྱི་རྒྱུ།
དེ་མཚུངས་དེ་རིང་རྒྱ་གར་ལྷོ་ཕྱོགས་བྷེང་ལོར་གཙོས་པའི་ལྷོ་ཕྱོགས་བོད་མིའི་གཞིས་ཆགས་ཁག་ལྔའི་ནང། བོད་མི་རྣམས་ནས་གོང་ས་མཆོག་ལ་ནོ་བྷེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་གནང་བ་དང། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོར་རྒྱ་གར་སྐུ་མགྲོན་སོགས་གདན་ཞུས་ཀྱིས་དུས་དྲན་སྲུང་བརྩི་ཞུས་གནང་ཡོད་པ་རེད་ལ། རྒྱ་གར་ལྷོ་ཕྱོགས་ཧུན་སུར་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ནས་རྒྱ་གར་གནད་ཡོད་མི་སྣ་ཁག་ཅིག་ལ་གོང་ས་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་དང་འབྲེལ་ནས། མགོན་པོ་གང་ཉིད་ཀྱི་མཛད་རྣམ་སྐོར་གོ་རྟོགས་སྤེལ་ཆེད། གང་ཉིད་ཀྱི་མཛད་རྣམ་སྐོར་གྱི་ཕྱག་དེབ་ཞིག་འགྲེམས་སྤེལ་གནང་ཡོད་པ་རེད་འདུག་དེའི་སྐོར་ཧུན་སུར་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ། རྟ་མགྲིན་སྒྲོལ་མ་ལགས་ཀྱིས་ངོ་སྤྲོད་གནང་དོན་ལ། ད་ལྟ་ནོ་བེལ་ཞི་བདེའི་གཟེངས་རྟགས་འདི་དེ་རིང་འདིར་དམིགས་བསལ་གྱིས་རྒྱ་གར་དཔོན་རིགས་ཁག་ལ་མངར་ཟས་ཕུལ་བ་དང་དེ་ནང་བཞིན་གྱི་རྒྱལ་བ་རིན་པོ་ཆེ་གི་མཛད་རྣམ་དེ་བཀྲམ་ཐུབ་པ་བྱུང་སོང། མཛད་རྣམ་བཀྲམ་དགོས་དོན་གཙོ་བོ་དེ།

ཡང་སུད་སི་གྲོང་ཁྱེར་ཇི་ནི་ཝའི་ནང་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་མདུན་བོད་མི་རྣམས་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཡོངས་ཁྱབ་གསལ་བསྒྲགས་གནང་ནས་ལོ་བདུན་ཅུ་དོན་ལྔ་འཁོར་ཡང་བོད་ནང་གི་བོད་མི་རྣམས་དཀའ་སྡུག་རྒྱུན་ཆད་མེད་པར་མྱོང་བཞིན་ཡོད་སྐོར་ངོ་རྒོལ་སྐད་འབོད་གནང་བའི་སྐོར་ས་གནས་ཀྱི་གསར་འགོད་པ་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་གནས་ཚུལ་མཁོ་སྤྲོད་གནང་བ་ཞིག་གསན་རོགས་གནང།
ང་ཚོས་ད་ལྟ་འདི་སུད་སི་གསར་འགོད་པ་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་ཨ་ནི་ད་དེ་རིང་སུད་སི་ནང་ལོགས་ལ་རྒྱལ་ཚོགས་ཀྱི་མདུན་ལ་བོད་མི་ཚོས་ད་ངོ་རྒོལ་བྱེད་བཞིན་པའི་གནས་ཚུལ་དེ་དང་འབྲེལ་བའི་ཐོག་ལ་ཅིག་ག་འདྲ་ཡོང་གི་ཡོད་མེད་ཀྱི་གསལ་བཤད་དང་གནས་ཚུལ་ཅིག་བཏང་གནང་གི་རེད་རབ་སྒང་ཕུན་ཚོགས་ཚེ་རིང་ཕུན་ཚོགས་ལགས་ཅིག་གསུང་རོགས་གནང། བཀྲ་ཤིས་བདེ་ལེགས། ད་ལྟ་ངས་དེ་ཞུས་ཡོད་དེ། ད་ལྟ། སུད་སི་གྲོང་ཁྱེར་ཇི་ནི་ཝར་རྟེན་གཞི་བཟུང་བའི་མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་སྒོའི་མདུན་དེ་ཨ་ནི་དེ་རིང་སུད་སི་དང་ལིག་ཏེན་ཞི་ཏན་བོད་རིགས་མི་དམངས་ཀྱི་འགོ་ཁྲིད་འོག་ལ་ཨ་ནི་སྔོན་དུ་མཉམ་འབྲེལ་རྒྱལ་ཚོགས་ཚོགས་གཙོའི་གཞུང་ལས་ཁང་གི་མདུན་དེ་ཨ་ནི་མི་དམངས་ཀྱི་འཛོམས་ཏེ་སྐད་འབོད་གནང་གི་སྐད་འབོད་གནང་ཨ་ནི་དེ་ནས་ཡང་མཉམ་འབྲེལ་རྒྱལ་ཚོགས་ག་རེ་ཚོགས་ཁང་རང་གི་མདུན་ལ་ཡང་གོམ་བགྲོད་གནང་ཡས་རེད་འདུག་ཨང་དེ་བྱས་ད་དོན་དག་རེད་དེ་དོན་དག་ངོ་མ་དེ་འདི་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་ཨན། འགྲོ་བ་མིའི་ཐོབ་ཐང་གི་ཨན། སྒྲིག་གཞི་གཏན་འབེབས་བྱས་ནས་ལོ། བདུན་ཅུ་དོན་ལྔ་འཁོར་བའི་དུས་ཚོད་འདི། ཨ་ནི་བོད་ནང་ལ་ཨན། སྡུག་བསྔལ་གྱི་ཆུ་རྒྱུན་ཆད་མ་སོང། འདི་འདྲ་སོང་ཙང་མཉམ་འབྲེལ་རྒྱལ་ཚོགས་ཨན་གཟིམ་ནས་མ་བཞུགས་ཟེར་འདྲ་མཉམ་འབྲེལ་རྒྱལ་ཚོགས Wake Up ཟེར་གྱི་དོན་ཚིག་དེ་འོ་འདི་ནང་ལ་གཉིད་མ་ཉལ་ད་བལྟས་སུ་ཡག་བྱུང་རྡོག་རྡོག་གནང་རོགས་གནང། འདི་གསུང་གི་དོན་དག་དེ་གཙོ་བོ་དེ་ཨན་འདི་འདུག།

ལགས་རེད་ད་དེ་རིང་ང་ཚོ་རེ་འདུན་བཏོན་ས་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ལྷན་ཚོགས་རེད་ཨ་ནི་སྤྱི་ཁྱབ་དྲུང་ཆེ་ལ་ག་རེ་ཞུ་གི་ཡོད་ཟེར་ན་ད་རྒྱ་མིའི་གི་བོད་དེ་ཁྲིམས་འགལ་གི་བཙན་འཛུལ་བྱས་ནས་ད་ལྟ་བར་དུ་མི་སེར་སྤེལ་གི་སྲིད་ཇུས་དེ་འཛིན་བཞིན་པ་དེ་ལ་ཐག་གཅོད་དང་ངོ་རྒོལ་དང་དེ་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་ནང་ང་ཚོ་བོད་མི་རིགས་ཀྱི་རང་དབང་འཐབ་རྩོད་དེ་ལ་འཚེ་མེད་ཞི་བའི་རང་དབང་འཐབ་རྩོད་དེ་ལ་ཨ་ནི་ཁྲིམས་མཐུན་གི་རྒྱབ་སྐྱོར་བྱས་དང་ཨ་ནི་ག་དུས་ཡིན་ནའང་མཉམ་འབྲེལ་རྒྱལ་ཚོགས་བོད་མི་མང་གི་ང་རང་ཚོ་གི་མགྲིན་ཚབ་ཀྱི་སྡུག་བསྔལ་དང་དཀའ་ངལ་འདི་མཉམ་འབྲེལ་རྒྱལ་ཚོགས་དང་བྱས་དེ་ལ་ཨ་ནི་རྒྱབ་སྐྱོར་བྱེད་རོགས་གྱིས། ཨ་ནི་གཉིས་པ་དེ་རྒྱ་ནག་གཞུང་ལ་ཞུ་བའི་ལ་ག་རེ་ཡིན་ཟེར་ན། གལ་སྲིད་རྒྱ་ནག་གིས་བོད་ཀྱི་ལུང་པ་དེ་ཁྲིམས་འགལ་དབང་སྒྱུར་བྱས་པ་དྲག་གནོན་བྱས་པ་དེ་སྲིད་དུ་ཨ་ནི་དྲང་བདེན་མ་ཡིན་པ་དང་མི་རིགས་དབྱེ་འབྱེད་བོད་ཀྱི་སྐད་དང་ཡི་གེ་ངོ་བོ་གཙང་སེལ་གྱི་སྲིད་བྱུས་འཛིན་པ་དེ་སྲིད་དུ། བོད་མི་མང་གིས་ཨ་ནི་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་འཛམ་གླིང་ག་ས་ག་ན་རྒྱ་ནག་ལ་ཐག་གཅོད་དེ་ཞི་བའི་ངོ་རྒོལ་བྱེད་ཡ་ཡིན་པ་དེ་སྲིན་པོ་བཟོ་ཡ་ཡིན་པས་རྒྱ་ནག་གི་དཔོན་རིགས་ཚོས་མཁྱེན་དགོས་རེད། འོ་དེ་འདྲ་དེ་རུང་ང་ཚོ་རྒྱ་ལམ་དེ་གཉིས་ཀ་ཡིན་ནོ། ལོ་རེ་སུ་ཡོ་རོབ་སྤྱི་འཐུས་བཀའ་དྲིན་ཆེ་ཨམ་ད་ལྟ་དེ་སུད་སི་ལིག་ཏི་སྟབས་དེ་རིང་ངོ་རྒོལ་གོ་སྒྲིག་གནང་མཁན་སུད་སི་ལིག་ཏེན་སི་ཏེན་བོད་རིགས་མི་མང་གི་ཚོགས་གཙོ་ཀརྨ་ཆོས་སྐྱིད་ལགས་ཨ་ནི་བཀའ་འདྲི་ཞུ་ཡ་དེ་ད་ང་རང་ཚོའི་དེ་ས་གནས་ག་ཚོད་ཙམ་ནས་མི་མང་ཕེབས་ཡོད་རེད་ཨ་ནི་དེ་ནང་བཞིན་ང་རང་ཚོའི་དེ། དེ་ཕྱི་ནང་སྒྲོག་འགྲེལ་གྱིས་དྲིལ་བསྒྲགས་ཡིག་ཆ་སྒྲོག་འགྲེལ་གནང་སོང་ཨམ། དྲིལ་བསྒྲགས་ཡིག་ཆ་དེའི་ནང་དུ་གཙོ་བོ་ག་རེ་འཁོད་ཡོད་རེད་དེ་ངོ་སྤྲོད་ཏོག་ཙམ་གནང་རོགས་ཞུ་ཡས་ཡིན། གནང་རོགས་ལགས་ཐུགས་རྗེ་གནང་ད་ལྟ་དེ་ལྟའི་སུད་སི་ལི་ཀྲེན་སི་ཀྲན་བོད་མི་མང་སྒྲིག་འཛུགས་ཀྱི་ཐོག་ནས་གོ་སྒྲིག་ཞུས་པའི་གི་ལས་འགུལ་དེ་ལ་མི་མང་ལྔ་བརྒྱ་ཞིག་ཕེབས་ཤག་ཨ་ནི་སྤྱི་བཏང་མི་མང་མང་པོ་རེད་ག་རེ་ཟེར་ན་ཁ་སང་ང་ཚོ་རྒྱ་བོད་ཅུ་ནང་ཆེད་ལས་སིང་ད་གོ་སྒྲིག་ཞུ་ཡོད་དུས་ཕྱི་པོ་ཆགས་ཡོད་རེད་དེ་ད་རིང་ང་ཚོའི་གི་བོད་ནང་གི་གནས་སྟངས་ལོ་བདུན་ཅུའི་ནང་ལ། ད་ཨ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་སྲུང་གི་ཆ་ཤས་ཡིན་ནས་རྒྱ་མི་གིས་ད་དུང་བོད་ནང་ལོགས་ལ་སྡུག་རྩུབ་ཀྱི་ལས་འགུལ་དེ་མུ་མཐུད་ནས་གནང་གི་ཡོད་པ་དང་དམིགས་བསལ་གྱི་དེ་ད་ལྟ་བྱིས་པ་ལོ་དྲུག་ནས་བཅོ་བརྒྱད་བར་ལ་གཏན་འཇགས་བསླབ་གྲྭར་བཅུག་ཡོད་པ་དང་ས་ཡ་གཅིག་ལྷག་ཅིག་དེ་ནས་འབུམ་གཅིག་ཅིག་ལོ་བཞི་དང་དྲུག་བར་ལ་བདུན་ཕྲག་གཅིག་ནང་ལོགས་ལ་ཉུང་མཐའ་ལ་ཉི་མ་ལྔ་གཅིག་ཕ་མ་ནས་ཁ་བྲལ་ཕྱིན་གཏང་གི་ཡོད་དུས་ཨན་སུད་སི་ལི་ཀྲན་སི་ཀྲན་བོད་རིགས་མི་དམངས་ཀྱི་ཐོག་ནས་རྒྱ་མི་རྒྱ་ནག་གཞུང་གི་ད་ལྟ་མཉམ་འབྲེལ་རྒྱལ་ཁབ་སར་དེ་གཏན་འཇགས་བསླབ་གྲྭ་དེ་ག་དེ་ཡིན་གཅིག་མིན་གཅིག་ཆ་ཚང་ལམ་སང་སྒོ་སྐྱོན་དགོས་རྒྱབ་དགོས་ཀྱི་ཡོད། འདི་ལྟར་ཀུན་གཟིགས་པཎ་ཆེན་རིན་པོ་ཆེ་ད་ལྟ་བར་དུ་གོ་ཡ་འཚོལ་ཡ་མེད་དུས་ཟེར་ན་ཀུན་གཟིགས་པཎ་ཆེན་རིན་པོ་ཆེ་དང་ཆབ་སྲིད་བཙོན་པ་ཚང་མ་གློད་བཀྲོལ་བྱེད་དགོས་ཀྱི་ཡོད། དེ་དང་མཉམ་འབྲེལ་རྒྱལ་ཚོགས་ནང་གི་རང་དབང་ཅན་གྱི་ལུང་པ་ཚོགས་མི་དེ་གའི་ཆ་ཚང་གིས་ད་རྒྱ་ནག་དམར་པོའི་གཞུང་གི་གཞུང་དེ་ཁོང་ཚོ་ད Accountable བཟོས་དགོས་ཀྱི་ཡོད་དེ་ག་ལ་ཁོ་རང་ཚོས་བརྟག་ཞིབ་ནན་ཏན་བྱས་ནས་དྲང་བདེན་གྱི་ཐོག་ནས་གནང་དགོས་ཀྱི་འདུག་དེ་མེད་ན་བོད་ནང་ལ་སྐད་ཡིག་རིག་གཞུང་བུད་མེད་ཀྱི་ངོ་བོ་ཆ་ཚང་ཅིག་དུས་ཚོད

ྋགོང་ས་ཏཱ་ལའི་བླ་མ་དཔེ་མཛོད་དང་ཡིག་ཚགས་ཁང་གི་གཟེངས་རྟགས་སྒྲིག་གཤོམ་ཁང་རྒྱ་ཆེའི་མི་དམངས་ལ་སྐབས་དུས་སོ་སོར་མཇལ་ཁའི་གོ་སྐབས་སྟོན་རྒྱུའི་ལས་གཞི་དབུ་འབྱེད་གནང་ཡོད་པ་རེད་འདུག་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཉིས་པའི་ཚེས་བཅུ་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཛམ་གླིང་ནང་ཆེས་སྙན་གྲགས་ཆེ་བའི་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་དེ་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་ཚིགས་ཁྱད་འཕགས་ཅན་དང་སྟབས་བསྟུན་ཏཱ་ལའི་བླ་མའི་དགེ་རྩའི་གོ་སྒྲིག་འོག་རྒྱལ་བའི་ཕོ་བྲང་གི་ཉེ་འདབས་སུ་ཆགས་པའི ྋགོང་ས་ཏཱ་ལའི་བླ་མ་དཔེ་མཛོད་དང་ཡིག་ཚགས་ཁང་གི་གཟེངས་རྟགས་སྒྲིག་གཤོམ་ཁང་རྒྱ་ཆེའི་མི་མང་ལ་སྐབས་དུས་སོ་སོར་མཇལ་ཁའི་གོ་སྐབས་སྟོན་རྒྱུའི་ལས་གཞི་དབུ་འབྱེད་གནང་བའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། གོང་ཚེས་ཉིན་གྱི་སྔ་དྲོ་ཆུ་ཚོད་བརྒྱད་པའི་ཐོག་སྐུ་མགྲོན་གཙོ་བོ་ཧི་མཱ་ཅལ་མངའ་སྡེའི་གྲོས་ཚོགས་འཐུས་མི་སྐུ་ཞབས་སུ་དྷིར་ཤར་མ་མཆོག་དང། སྐྱབས་རྗེ་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག། སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་མཆོག། དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག། དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག། ཁྲིམས་ཞིབ་པ་བསྟན་འཛིན་ལུང་རྟོགས་མཆོག། བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་དབུས་པའི་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམས་མཛད་སྒོའི་ཐོག་ཕེབས་ཞུགས་གནང་ཡོད་པ་རེད་འདུག་སྐྱབས་རྗེ་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་དང་སྐུ་མགྲོན་གཙོ་བོ་ཧི་མ་ཅལ་མངའ་སྡེའི་གྲོས་ཚོགས་འཐུས་མི་སྐུ་ཞབས་སུ་དྷིར་ཤར་མ་མཆོག་རྣམ་གཉིས་ནས་གཟེངས་རྟགས་སྒྲིག་གཤོམ་ཁང་དབུ་འབྱེད་དང་སྦྲགས་གཟིགས་ཞིབ་གནང་རྗེས་ཚོགས་ཁང་དུ་ཞལ་འཛོམས་ཀྱིས་མཛད་སྒོ་དབུ་འབྱེད་གནང། དེ་ནས་སྐུ་མགྲོན་གཙོ་བོ་ཧི་མ་ཅལ་མངའ་སྡེའི་གྲོས་ཚོགས་འཐུས་མི་སུ་དྷིར་ཤར་མ་ལགས་དང། དཔལ་ལྡན་དགའ་ལྡན་ཕོ་བྲང་གི་ཚོགས་གཙོ་ལས་ཚབ་དང་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་གིས། ྋགོང་ས་ཏཱ་ལའི་བླ་མ་དཔེ་མཛོད་དང་ཡིག་ཚགས་ཁང་རྒྱ་ཆེ་མང་ཚོགས་ལ་དབུ་འབྱེད་གནང་རྒྱུའི་ལས་གཞི་དང་འབྲེལ། མགོན་པོ་གང་ཉིད་ཀྱི་མཚན་གནས་རྗེས་དྲན་གྱི་དཔེ་མཛོད་དང་ཡིག་ཚགས་ཁང་འདི་ནི། འགྲེམས་སྟོན་ཁང་གི་ངོ་བོར་དབུ་འཛུགས་གནང་བ་ཞིག་མིན་ནའང་མགོན་པོ་མཆོག་ལ་འབུལ་བཞེས་མཛད་པའི་གཟེངས་རྟགས་ཁག་རྒྱ་ཆེ་མང་ཚོགས་ལ་མཇལ་ཁའི་གོ་སྐབས་གནང་སྐྱོང་ཡོང་བའི་རེ་སྐུལ་ཞུས་དོན་བཞིན། སྐབས་མཚམས་སོ་སོར་མི་དམངས་ལ་མཇལ་ཁའི་གོ་སྐབས་གནང་རྒྱུའི་ཐག་གཅོད་བྱུང་སྐོར་སོགས་གསུངས་ཡོད་པ་རེད་འདུག། ཡང་རྒྱ་ནག་དམར་པོའི་གཞུང་གིས་བཙན་དབང་བྱེད་བཞིན་པའི་བོད་རང་སྐྱོང་ལྗོངས་ཟེར་བའི་རྒྱ་མིའི་དཔོན་རིགས་ཁག་ཅིག་ཉེ་དུས་ཕྱི་རྒྱལ་ཡུལ་གྲུ་ཁག་ལ་སྐོར་སྐྱོད་ལ་ལན་མང་ཕྱིན་ཡོད་པ་དང། ཁོང་ཚོའི་ལས་འགན་གཙོ་བོ་ནི་རྒྱ་ནག་གཞུང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་བསྐོ་གཞག་ཞུ་རྒྱུར་རྒྱབ་སྐྱོར་འཚོལ་ཐབས་ཆེད་ཡིན་པ་གནད་དོན་དབྱེ་ཞིབ་པ་ཚོས་གསུངས་ཡོད་པའི་གནས་ཚུལ་འདུག་དེ་ཡང South China Morning Post ཞེས་པའི་ཚགས་པར་གྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་བརྒྱད་ཉིན་གནས་ཚུལ་སྤེལ་དོན་ལྟར་ན། བོད་རང་སྐྱོང་ལྗོངས་ཟེར་བའི་ཚོགས་གཙོ་ཡཱང་ཅིན་ཧའེ་ཟེར་བ་དང་བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་དམར་ཤོག་ཚོགས་པའི་གཙོ་འཛིན་ཝང་ཅུན་ཁྲེང་ཟེར་བ་གཉིས་ལྷོ་དང་ལྷོ་ཤར་ཨེ་ཤི་ཡའི་ཡུལ་གྲུ་ཁག་ནང་སྐོར་སྐྱོད་ལ་ལན་མང་ཕྱིན་འདུག་ཡཱང་ཅིན་ཧའེ་ཟེར་བ་དེས་སྐུ་ཚབ་འཐུས་མི་སྣེ་ཁྲིད་ནས Maldives དང Thailand དེ་བཞིན Myanmar རམ་འབར་མའི་ནང་སྤྱི་ཟླ་བཅུ་གཅིག་པའི་ཚེས་དགུ་ནས་ཉི་ཤུ་བརྒྱད་བར་སྐོར་སྐྱོད་ལ་ཕྱིན་སྐོར་བོད་ལྗོངས་ཉིན་རེའི་ཚགས་པར་གྱིས་གནས་ཚུལ་སྤེལ་ཡོད་པ་དང་ཡང་སྐོར་སྐྱོད་དེ་ནི་གཙོ་བོ་རྒྱ་ནག་གཞུང་གིས་བོད་ཐོག་འཛིན་སྐྱོང་ལམ་ལྷོངས་ལྡན་པའི་སྒོ་ནས་བྱེད་ཀྱི་ཡོད་པའི་ཉམས་མྱོང་ཕྱུག་པོ་ཁག་དར་འཕེལ་དང་རྒྱུད་གཅིག་ལམ་གཅིག་མཉམ་འབྲེལ་ཁག་གི་སྐོར་བསམ་ཚུལ་བརྗེ་ལེན་ཆེད་ཡིན་ཚུལ་བཤད་འདུག། ཡང་ཝང་ཅུན་ཁྲེང་གིས་བལ་ཡུལ་དང་ཤྲི་ལངྐ་དེ་བཞིན་སིང་ཀ་པུར་བཅས་ནང་ཉིན་གྲངས་བཅུའི་རིང་སྐོར་སྐྱོད་བྱས་པ་དེ་ཡང་ཡུལ་གྲུ་གཉིས་ཀྱི་མི་དམངས་ཕན་ཚུན་བར་བསམ་ཚུལ་བརྗེ་ལེན་དང་འབྲེལ་བ་བཟང་དུ་གཏོང་ཐབས་དཔལ་འབྱོར་དང་ཚོང་འབྲེལ་སོགས་གང་ཅིའི་ཐད་ནས་མཉམ་འབྲེལ་གོང་འཕེལ་གཏོང་ཐབས་བཅས་ཡིན་ཚུལ་བོད་ལྗོངས་ཉིན་རེའི་ཚགས་པར་གྱིས་གནས་ཚུལ་སྤེལ་བར་ལུང་འདྲེན་བྱས་འདུག། ཡིན་ན་ཡང་དབྱིན་ཇིའི་རྒྱལ་ས་ལན་ཀྲན་ནང་གི་ཀིངས་གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན Robert Barnett ལགས་ཀྱིས་ཆོས་ཁས་མི་ལེན་མཁན་རྒྱ་ནག་གཞུང་གི་གོང་ཞུས་དཔོན་རིགས་དེ་དག་ཕྱི་རྒྱལ་ཡུལ་གྲུ་ཁག་ལ་བཏང་སྟེ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་བསྐོ་གཞག་ཞུ་རྒྱུའི་ཐོབ་ཐང་རྒྱ་ནག་རང་ཉིད་ལ་ཡོད་ཚུལ་ཤོད་བཞིན་པ་དེར་རྒྱབ་སྐྱོར་དགོས་པའི་གནོན་ཤུགས་སྤྲོད་རྒྱུའི་གོམ་བགྲོད་ཞིག་ཡིན་སྐོར་གསུངས་འདུག། དེ་དང་མཚུངས་པའི་དགོངས་ཚུལ་གྲོང་ཁྱེར་ཧྲང་ཧའེ་ནང་གི་རྒྱལ་སྤྱིའི་ཧྥུའུ་ཏན་གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་ལིན་མིང་ཝང་ཡིས་ཀྱང་གསུངས་ཡོད་ཅིང་ཁོང་གིས་གོང་ཞུས་རྒྱ་མི་དཔོན་རིགས་གཉིས་བསྐྱོད་ཡུལ་བལ་ཡུལ་དང་ཐའི་ལེན་ཤྲི་ལང་ཀ་དང་འབར་མ་སོགས་ནི་ནང་ཆོས་ཐད་བོད་དང་འབྲེལ་བ་ཆེན་པོ་ཡོད་སྐོར་གསུངས་ཡོད་པའི་གནས་ཚུལ་འདུག། ཡང། རིང་མིན་ཕྱི་ཚེས་བཅུ་གཉིས་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཚོགས་དང། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་དོན་གཉེར་གྱི་ཚོགས་སྡེ་ཁག་ཅིག་གིས་ཉེ་སྔོན་ཨ་རིའི San Francisco གྲོང་ཁྱེར་ནང་བསྐོང་ཚོགས་གནང་བའི། APEC། ཞེས་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པའི་ལྷན་ཚོགས་སྐབས་རྒྱ་ནག་གི་དམར་ཤོག་ཚོགས་པར་རྒྱབ་སྐྱོར་བྱེད་མཁན་གྱི་ཚོགས་སྡེ་ཁག་གིས་དྲག་སྤྱོད་དང་སུན་གཙེར་གྱི་ལས་དོན་སྤེལ་བའི་གནད་དོན་ཐེར་འདོན་ཆེད་གསར་འགོད་ལྷན་ཚོགས་ཤིག་སྐོང་ཚོགས་གནང་རྒྱུ་ཡིན་པ་རེད་འདུག་གོང་ཞུས་ཀྱི་གསར་འགོད་ལྷན་ཚོགས་དེར་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Chris Smith དང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཚོགས་པའི Fengsuo Zhou དང་ཧོང་ཀོང་གི་དམངས་གཙོ་ལྷན་ཚོགས་ཀྱི་ཨ་ན་ཝོག་དང། བོད་རང་བཙན་སློབ་ཕྲུག་ཚོགས་པའི་པད་མ་སྒྲོལ་མ་ལགས་དང། ཨ་མི་རི་ཀའི་ཡུ་གུར་ཚོགས་པའི་ཨིལ་ཧྥི་དར་ཨིལ་ཏི་བིར་སོགས་པ་ལྷན་ཚོགས་དེར་མཉམ་ཞུགས་གནང་རྒྱུ་ཡིན་པ་རེད་འདུག་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཚོགས་ཀྱིས་གོང་ཞུས་ཨ་མི་རི་ཀའི་ནང་གི་ཨེ་པེག་ཚོགས་འདུའི་སྐབས་རྒྱ་ནག་དམར་ཤོག་ཚོགས་པའི་འཐབ་ཕྱོགས་གཅིག་གྱུར་ཚུད་པའི་ཚོགས་སྡེ་ཁག་གིས་དྲག་སྤྱོད་ཀྱི་ལས་དོན་སྤེལ་བའི་གནས་ཚུལ་ཐོན་པ་དེ་དག་ཐོག San Francisco རྫོང་གི་སྐོར་སྲུང་བས་བསྐྱར་ཞིབ་དང་འབྲེལ་རན་འཚམ་གྱི་ཁྲིམས་ཆད་གཏོང་ཐབས་འབོད་སྐུལ་ཙམ་མ་ཟད་ལྷན་ཚོགས་ངོས་ནས་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་བའི་དྲག་གནོན་གྱི་ལས་དོན་སྤེལ་ཕྱོགས་ཁག་གི་ཐོག་དོ་སྣང་གནང་གི་ཡོད་པའི་སྐོར་གསར་འགོད་གསལ་བསྒྲགས་ཤིག་སྤེལ་གནང་བ་དེའི་ནང་བཀོད་གནང་ཡོད་པ་རེད་འདུག།

ང་ཚོས་ཐའེ་ཝན་གྱི་མཚོ་ཁའི་བརྟན་བརླིང་དང་ཞི་བདེའི་ཆེད་ལངས་ཕྱོགས་དེ་མུ་མཐུད་ནས་འཛིན་གནང་རྒྱུ་དང། ཤར་དང་ལྷོ་རྒྱ་ནག་རྒྱ་མཚོའི་ནང་མཚོ་གྲུ་ཁག་རང་དབང་ཐོག་བསྐྱོད་ཐུབ་པ་གནང་རྒྱུའི་ཆོད་སེམས་ཀྱང་མུ་མཐུད་ནས་འཛིན་བཞིན་ཡོད་པའི་སྐོར་བསྐྱར་ནན་གནང་ཡོད་པ་རེད་འདུག་ལྷོ་ཀོ་རི་ཡའི་སྲིད་འཛིན་ཡོན་སུག་ཡོལ་མཆོག་གིས་རྡུལ་ཕྲན་གོ་མཚོན་ལྡན་པའི་དགྲ་བོ་བྱང་ཀོ་རི་ཡའི་ཉེན་ཚབས་དེར་གདོང་ལེན་གྱི་ཆེད་ཨ་མི་རི་ཀ་དང་འབྲེལ་ལམ་ཟབ་ཏུ་བཏང་གནང་བ་མ་ཟད་ཉི་ཧོང་མཉམ་ཡང་མཐུན་མིན་གྱི་གནད་དོན་ཁག་སེལ་ཐབས་གནང་གི་ཡོད་པ་རེད་འདུག་ཁ་སྔོན་ཕྱི་ཟླ་བརྒྱད་པའི་ནང་ཨ་མི་རི་ཀ་དང་ཉི་ཧོང་དང་ལྷོ་ཀོ་རི་ཡའི་སྲིད་འཛིན་དང་སྲིད་བློན་རྣམ་པ་གསུམ། ཨ་མི་རི་ཀའི Camp David ས་གནས་དེར་ལོ་རྒྱུས་ཀྱི་རང་བཞིན་ལྡན་པའི་ཚོགས་འདུ་ཞིག་གནང་བའི་རྗེས་རྒྱལ་ཁབ་གསུམ་བར་སྲུང་སྐྱོབ་ཐོག་མཉམ་ལས་གནང་རྒྱུའི་ལེའུ་གསར་བ་ཞིག་སྒོ་དབྱེ་གནང་བའི་སྐོར་གླེང་གནང་ཡོད་པ་རེད་འདུག་སྐབས་དེར་མཐུན་ཕྱོགས་རྒྱལ་ཁབ་གསུམ་གྱིས་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་དབང་ཤུགས་ཆེ་བའི་ལས་དོན་སྤེལ་བ་དེར་སྐྱོན་བརྗོད་ཀྱི་བསྒྲགས་གཏམ་སྤེལ་བར་རྒྱ་ནག་གཞུང་གིས་ངོ་རྒོལ་བྱས་ཡོད་པ་རེད་འདུག་ཡང་ཟླ་བ་སྔོན་མ་དེར། ལྷོ་ཀོ་རི་ཡ་དང་ཉི་ཧོང་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་རྣམ་པ་གསུམ་གྱིས་ཁོང་རྣམ་པ་གསུམ་གང་མགྱོགས་ལྷན་འཛོམས་གནང་དགོས་པའི་ནན་བརྗོད་གནང་ཡོད་པ་དང། རྒྱལ་ཁབ་གསུམ་གྱི་ཕྱི་སྲིད་བློན་ཆེན་རྣམ་པ་གསུམ་གྱི་ལྷན་འཛོམས་མཐའ་མ་དེ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་གནང་ཡོད་པ་རེད་འདུག། ཐེངས་འདིའི་ན་གཞོན་དང་སློབ་ཕྲུག་གི་ལེ་ཚན་ནང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དེ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་དང་སྟབས་བསྟུན། བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ནུས་སྟོབས་གོང་འཕེལ་ཚན་པའི་འགན་འཛིན་ཚེ་རིང་སྐྱིད་ལགས་དང་ལྷན་དུ་ཕོ་མོ་དབྱེ་འབྱེད་ཀྱི་སྒོ་ནས་ཉིན་གྲངས་བཅུ་དྲུག་རིང་དྲག་སྤྱོད་འགོག་ཐབས་ཀྱི་རྒྱལ་སྤྱིའི་གོ་རྟོགས་ལས་འགུལ་སྐོར་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྣམ་པ་ཚོ་སྐུ་ཁམས་བཟང། ང་ནོར་རྟེན་ཡིན།

གོང་དུ་ངོ་སྤྲོད་གནང་བ་བཞིན་ཚེ་རིང་སྐྱིད་ལགས་ད་ལྟའི་ཆར་དབུས་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ནུས་སྟོབས་གོང་འཕེལ་ཚན་པའི་འགན་འཛིན་ཡིན་པ་དང་དེ་སྔ་ཉིས་སྟོང་བཅོ་བརྒྱད་ལོར MA in Women and Gender Studies སམ། བུད་མེད་དང་ཕོ་མོ་དབྱེ་བའི་ཤེས་བྱའི་ཐོག་ཨ་རི་ནས་གཙུག་ལག་རབ་འབྱམས་པ་གནང་ཡོད་པ་རེད། ཚེ་རིང་སྐྱིད་ལགས། དྲི་བ་དང་པོ་དེ། ཕོ་མོ་དབྱེ་འབྱེད་ཀྱི་སྒོ་ནས་ཉིན་གྲངས་བཅུ་དྲུག་རིང། དྲག་སྤྱོད་འགོག་ཐབས་ཀྱི་རྒྱལ་སྤྱིའི་གོ་རྟོགས་ལས་འགུལ་དེའི་ནང་དམིགས་བསལ་ལས་འགུལ་ག་རེ་གནང་གི་ཡོད་རེད་བས། ད་ད་ལྟ་ང་ཚོ་ཉིན་གྲངས་བཅུ་དྲུག་རིང་ལ་ར་ཨ་ནི་ཕོ་མོ་སོགས་རྟགས་ཀྱི་དབྱེ་བའི་ཐོག་ཨ་ནི་འཚེ་བའི་བྱ་སྤྱོད་འགོག་ཐབས་ཀྱི་ཨ་ནི་ཆེད་དུ་ཉིན་གྲངས་བཅུ་དྲུག་རིང་ལ་ལས་འགུལ་ཅིག་འགྲོ་དང་འགྲོ་བཞིན་པ་རེད། ཨ་ནི་ལས་འགུལ་འདི་ཨ་ནི་རྒྱལ་སྤྱིའི་ཨ་ནི། སྲུང་བརྩི་བྱེད་བཞིན་པ་ཆགས་ཡོད་རེད་བྱས་ཙང་ད་ལྟ། བུད་མེད་ནུས་སྟོབས་གོང་འཕེལ་ཚན་པ་འདྲ་བོ་བྱེད་ནས་ནི་ལས་འགུལ་དེ། ང་ཚོ་གིས་ནི་སྲུང་བརྩི་བྱེད་བྱས་ད་ཕལ་ཆེར་ལོ། ད་ལོ་ལོ་བཞི་པ་འདྲ་བོ་ཆགས་ཀྱི་འདུག་ར་བྱས་ཙང་ད་ལྟ་འདི་ལོ་འདྲ་བོ་བྱེད་ན་ནི་ང་ཚོ་གིས་ནི། ལས་འགུལ་འདི་དང་འབྲེལ་བའི་ཐོག་ནས་ནི་ང་ཚོ་ག་རེ་ག་རེ་བྱེད་ཀྱི་ཡོད་ལབ་པ་ཡིན་ན།

གནད་དོན་གལ་ཆེན་པོ་གཅིག་ད་ཁྱིམ་གྱི་དྲག་སྤྱོད་དང་ཨ་ནི་དམིགས་བསལ་གྱིས་ང་ཚོ་རྟགས་ཀྱི་དབྱེ་བའི་ཐོག་ལ་འཚེ་བ་ག་རེ་ཅིག་ཡོང་གི་ཡོད་དེ་འདྲའི་གོ་རྟོགས་སླད་དུ་ཨ་ནི་འདིའི་སྒང་ལ་ཨ་ནི་ཡིན་ལ་གློག་བརྙན་གཟིགས་འབུལ་བྱེད་ཡ་དང་ཨ་ནི་ང་ཚོ་གི་ཨ་ནི་རྩིག་པའི་སྒང་ལ་རི་མོ་འབྲི་ཡ་ལ་སོགས་པ་དང་ཨ་ནི་ང་ཚོ་གི་ཨ་ནི་འཕྲེད་དར་ལ་སོགས་པ་དེ་འདྲས་སྦྱར་ཡ་དང་རོ་ཨ་ས་ཨ་ནི་ཡིག་ས་ཕྱོགས་ཀྱི་ག་ས་ག་ལ་གནད་དོན་འདི་དང་འབྲེལ་བའི་ཐོག་ནས་ཨ་ནི་ང་ཚོ་གི་འཕྲེད་དར་སྦྱར་ཡ་ལ་སོགས་པ་དེ་འདྲས་ཀྱི་ལས་གཞི་ཨ་ནི་མང་དག་ཅིག་ད་ལྟ་བྱས་ལ་འགྲོ་དང་འགྲོ་བཞིན་པ་རེད་སྣང། ཨ་ནི་ཕོ་མོ་དབྱེ་འབྱེད། ཀྱི། དྲག་སྤྱོད་འགོག་ཐབས་ལབ་དུས་དྲག་སྤྱོད་འགོག་ཐབས་ཀྱི་གོ་རྟོགས་ནང་ལོགས་ལ་ནང་དོན་ག་རེ་ག་རེ་འགྲོ་བཞིན་ཡོད་ན།
ད། དྲག་སྤྱོད་འགོག་ཐབས་ལབ་དུས་ད་ང་ཚོས་ཀྱི་གནད་དོན་འདིའི་སྒང་ལ་ནི་ད་ནང་དོན་ལབ་ན་ད་དཔེ་བཟང་གི་ང་ཚོ་ཀྱི་དྲག་སྤྱོད་ལབ་ཀྱི་ནི་ཐ་སྙད་འདི་དཔེ་རྒྱ་ཆེན་པོ་ཆགས་ཡོད་རེད་པ། བྱས་ཙང་འདི་ནང་ལོགས་ནས་ནི་ང་ཚོས་ཀྱི་ད། ག་རེ་ལབ་དགོས་རེད། མི་ཡི་གི་གནས་ཚད་ལ་ལྟ་བྱས་ར། མི་ཡི་ང་ཚོ་གོ་རྟོགས་སྤེལ་ས་དེ་སུ་ཡིན་མིན་ལ་ལྟ་བྱས་ནི་ང། ཚོ་གིས་གོ་རྟོགས་སྤེལ་སྟངས་མ་འདྲ་མ་འདྲ་ཡོད་རེད། ད་དཔེར་ན་ཆ་བཞག་པ་ཡིན་ན་ང་ཚོ་གི་གློག་བརྙན་འདྲ་བོ་ཅིག་གི་བརྒྱུད་ནས་བྱས་པ་ཡིན་ན་ཨ་ང་ཚོ་གི་དཔེ་རྒྱ་ཆེན་པོའི level སྒང་ལ་གཅིག་པུ་བྱིན་སྐད་ཆ་བཤད་ཡོད་རེད་མ་ཤེས་ང་ཚོ་གཏིང་ཟབ་པོ་ཞིག་ནས་འགྲོ་ཡོད་མ་རེད། ད་ཡིན་ནའི་གལ་སྲིད་ང་ཚོ་གི་ཟབ་སྦྱོང་གི་བརྒྱུད་ལམ་འདྲ་བོ་ཞིག་ནང་ལོགས་ལ་བྱས་པ་ཡིན་ན་ད་དཔེར་ན་ཆ་བཞག་ན་ང་ཚོ་དགོངས་འདུས་ངེས་ཀྱིས་ཅིག་ག་རེ་བྱས་ཞིག་ལབ་ན་ང་ཚོ་གི་ད་ད་འདི་བྱས་ལ་ནི་གཡུ་ཡི་འདྲ་བོ་ཅིག་ལ་ཆ་བཞག་པ་ཡིན་ན་ཨ་ནི་ང་ཚོའི་བོད་མི་སྒྲིག་འཛུགས་ཀྱི་ལས་བྱེད་རྣམས་ལ་གློག་བརྙན་དེ་འདྲའི་ནི་གཟིགས་འབུལ་ཞུ་ཡ་གི་གོ་སྐབས་བྱུང་སོང་ར། དེ་མ་ཟད་ང་ཚོའི་གི་རོགས་པའི་རྗེས་ལམ་གྱི་ཨ་ནི་ཁོ་རང་ཚོའི་གི་ལས་བྱེད་ཅིག་ཨ་ནི་ང་ཚོ་གི་ཟབ་སྦྱོང་གི་རྣམ་པ་ཁྱོན་ཟབ་སྦྱོང་རྣམ་པ་ནང་ལོགས་ལ་ང་ཚོ་ག་རེ་བྱས་ལབ་ན་ཨ་ནི་བརྗོད་བརྗོད་གཞི་འདིའི་སྒང་ལ་ཨ་ནི་ང་ཚོ་གི་ཞིབ་ཕྲ་བྱས་ནས་གྲོས་བསྡུར་བྱུང་ཡ་ཅིག་རེད་པ། དྲག་སྤྱོད་ལབ་ན་ག་འདྲ་ཅིག་ལ་ལབ་ཀྱི་ཡོད་མེད་དང། དྲག་སྤྱོད་ནང་ལོགས་ལ་དབྱེ་བ་དཔེ་མང་པོ་ཡོད་དུས་དབྱེ་བ་དེའི་རིགས་ལ་ངོས་འཛིན་བྱེད་ཐུབ་པའི་སྒང་ལ། ཨ་ནི་དེ་མ་ཟད་ང་ཚོའི་སློབ་གྲྭ་ཁག་ནང་ལོགས་འདྲ་བོ་ཆ་བཞག་པ་ཡིན་ན་ང་ཚོའི་སློབ་གྲྭ་ནང་ལོགས་ལ། ཨ་ནི་ཞུ་གཏུག་གི་ཚོགས་ཆུང་འདི་འདྲ་བཙུགས་ཡོད་རེད་དེ་དང་ཚོགས་ཆུང་ཁོ་རང་ཚོས་ཀྱིས་ཨ་ནི་ང་ཚོ་གི། སུན་གཙེར་ལབ་ན་ག་འདྲ་ཞིག་ལ་ལབ་ཀྱི་ཡོད་མེད་དང་ཨ་ནི་འཁྲིག་སྤྱོད་ཀྱི་སུན་གཙེར་ལབ་ན་ག་འདྲ་ཞིག་ལབ་ཀྱི་ཡོད་མེད། ཨ་ནི་དེ་ལ་གནད་དོན་འདི་འདྲའི་རིགས་གལ་སྲིད་འཕྲད་པ་ཡིན་ན། ཞུ་གཏུག་ག་འདྲས་བྱེད་དགོས་ཡོད་མེད། ཨ་ནི་ཞུ་གཏུག་བྱས་ཚར་བའི་རྗེས་ལ་ཨ་ནི་ང་ཚོ་རོགས་སྐྱོར་ག་འདྲས་གནང་གི་ཡོད་མེད། ཨ་ནི་གལ་སྲིད་ཡང་ལུང་པའི་གི་ཁྲིམས་གཞིར་བཟུང་ལ་ལྟ་བས་ན་ཁྲིམས་ཀྱི་ལྟ་ཕྱོགས་ག་འདྲས་ཡིན་མེད་དེ་འདྲས་ལ་སོགས་པ་གི་ཨ་ནི་ད་དེ་ས་ཕྱོགས་ས་ཕྱོགས་དང་ཨ་ནི་ང་ཚོ་གི Target གི་ད་བྱེད་སའི་གི་ཨ་ནི Audience ལ་རག་ལས་རེད་བསམ་གི་འདུག་ར་ད་ང་ཚོ་གི་ར་ཁོ་རང་ཚོ་གི་གནས་ཚད་དང་ཤེས་ཚད་ལ་དཔེ་བེད་བྱེད་ནས་བརྗོད་གཞི་དེ་ཨ་ནི་འགྱུར་བ་འགྲོ་ཞིག་འགྲོ་གི་ཡོད་རེད་ལ། ལགས་སོ་རྣམ་པ་ཚོས་མཁྱེན་གསལ་ཆེད་དུ་ཕོ་མོ་དབྱེ་འབྱེད་ཀྱི་སྒོ་ནས་ཉིན་གྲངས་བཅུ་དྲུག་རིང་དྲག་སྤྱོད་འགོག་ཐབས་ཀྱི་རྒྱལ་སྤྱིའི་གོ་རྟོགས་ལས་འགུལ་འདི་ཉིད་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་ལ་རྒྱལ་སྤྱིའི་བུད་མེད་འགོ་ཁྲིད་ཚན་པས་འགོ་བཙུགས་གནང་བཞག་དེ་དེ་སྤྱི་ཟླ་བཅུ་གཅིག་གི་ལོ་ལྟར་སྤྱི་ཟླ་བཅུ་གཅིག་གི་ཚེས་ཉི་ཤུ་རྩ་ལྔ་ནས་སྤྱི་ཟླ་བཅུ་པའི་ཚེས་བཅུ་བར་དུ་རེད་བཞག་སྤྱི་ཟླ་བཅུ་གཅིག་གི་ཚེས་ཉི་ཤུ་རྩ་ལྔ་དེ་རྒྱལ་སྤྱིའི་བུད་མེད་ལ་དྲག་སྤྱོད་མེད་པ་བཟོ་བའི་ཉིན་མོ་དེ་རེད་བཞག་སྤྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་དེ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་འཁེལ་ཡོད་འདུག། ཚེ་རིང་སྐྱིད་ལགས་ཉིན་གྲངས་བཅུ་དྲུག་རྗེས་ལ་བཙན་བྱོལ་བོད་མིའི་སྤྱི་ཚོགས་ངོས་ནས་ཨ་ནི། Survivors འམ་ཕོ་མོ་དབྱེ་འབྱེད་ཀྱི་དྲག་སྤྱོད་ནས་ཐར་བ་རྣམས་ལ་རོགས་རམ་ཡག་ཤོས་དེ་ག་འདྲ་བྱས་ནས་བྱེད་ཐུབ་ཀྱི་ཡོད་རེད། ལའོ། ད་ང་ཚོ་ད་ལྟ་ད་ལྟའི་གི་ཉིན་གྲངས་བཅུ་དྲུག་གི་རིང་ལ་ནི་ང་ཚོ་གི་ཕོ་མོ་སོགས་རྟགས་ཀྱི་དབྱེ་བའི་གི་ཐོག་འཚེ་བའི་བྱ་སྤྱོད་ཀྱི་ནི་ལས་འགུལ་ཞིག་བསྒྲུབས་བསྡད་ཡོད་ར། བྱས་ཙང་ད་ལྟ་ལས་འགུལ་དེ་ང་ཚོ་གི་དམིགས་ཡུལ་གཅིག་ག་རེ་ལབ་ན་སྤྱི་ཚོགས་ནང་ལོགས་ལ་གནད་དོན་འདི་འདྲའི་རིགས་སྒང་ལ་ནི་གླེང་མོལ་བྱེད་ཡ་དང་གོ་རྟོགས་སྤེལ་ཅིག་བྱ་འོ་ར། ད་ཡིན་ན་སྤྱི་བཏང་གི་ང་ཚོ་གི་ལས་འགུལ་འདི་ཡོལ་བའི་སྐབས་དུས་ཡིན་ན་རེད་ད་དེའི་ལས་འགུལ་གྱི་འགོ་མ་ཚུགས་གོང་ལ་ཡིན་ན་རེད་སྤྱི་བཏང་གི་ང་ཚོས་ཀྱི་དཀའ་ངལ་འཕྲད་མཁན་གྱི་གང་ཟག་དེ་འདྲའི་ནི་ནམ་རྒྱུན་ནི་ནི་ཡོད་ཤག་པ་ར་བ་བྱས་ཙང་ད་ཁོ་རང་ཚོ་ལ་ནམ་ཞར་རྒྱུན་དུ་ང་ཚོས་ཀྱི་རོགས་རམ་ག་འདྲས་བྱེད་འོ་རེད་ལབ་ཡིན་ན་བྱས་ཙང་ད་གལ་ཆེ་ཤོས་གཅིག་ད་ང་ཚོས་ཀྱི་ལས་འགན་གྱི་ནང་ལོགས་ནས་གཞི་རྩའི་གྱི་རྩ་འཛིན་གལ་ཆེན་པོ་གཅིག་ག་རེ་ཆགས་ཡོད་འདུག་ལབ་ཡིན་ན་ནི་དཀའ་ངལ་འཕྲད་རྒྱལ་བའི་གྱི་གང་ཟག་གྱི་གནས་སྟངས་གྱི་ཐོག་ནས་རང་རོགས་པ་བྱེད་རྒྱུ་ར་བ་བྱས་ཙང་དཀའ་ངལ་འཕྲད་རྒྱལ་བའི་གྱི་གང་ཟག་གྱི། དཀའ་ངལ་ལ་གཞིར་བཞག་བྱས་ནས་རོགས་པ་བྱེད་རྒྱུ་ར་བྱས་ཙང་རོགས་པའི་གི་ནང་ལོགས་ནས་འགྲོ་སྟངས་དཔེ་མང་པོ་ཡོད་རེད་ར་བྱས་ཙང་ཁ་ཤས་ལ་ད་ང་ཚོ་གི་དཔལ་འབྱོར་གི་རོགས་རམ་བྱེད་ཐུབ་བས་ལ་ར་ད་དེའི་ང་ཚོ་གི་རོགས་འབོད་བུད་མེད་རོགས་འབོད་འབྲེལ་ལམ་མཉམ་དུ་ལ་ཟུང་འབྲེལ་ཐོག་ནས་འདི་ཚང་མ་བྱེད་ཀྱི་ཡོད་རེད་བྱས་ཙང་ཨ་ནི་དཔལ་འབྱོར་ཐོག་ནས་རོགས་སྐྱོར་ག་རེ་བྱེད་ཐུབ་པ་འདུག་ཨ་ནི་ཡང་ལམ་སྟོན་གནང་ཡ་ར་ད་དཀའ་ངལ་ཁ་ཤས་རིགས་ཡང་ང་ཚོ་སེམས་ཁམས་གི་ཐོག་ནས་ཡིན་ན་རེད་སློབ་གསོ་རྒྱག་ཡའི་ཐོག་ནས་ཡིན་ན་རེད་འདི་འདྲའི་ལམ་སྟོན་བྱས་ཀྱིས་ཨ་ནི་རོགས་རམ་མང། མང་པོ་བྱས་ཡོད་རེད་ར། བྱས་ཙང་ཡང་དཀའ་ངལ་ཁ་ཤས་ཅིག་ག་རེ་ཡོང་གི་ལབ་ན་ང་ཚོས་ཀྱི་སྨན་བཅོས་ཐོག་ནས་ར། ད་ག་འདི་ཨ་ནི་དྲག་སྤྱོད་ཀྱི་རིགས་མང་པོ་ཅིག་ཡོང་གི་ཡོད་དུས་བྱས་ཙང་ད་ང་ཚོས་ཀྱི་དྲག་སྤྱོད་རིགས་ནང་ལོགས་ལ་བྱུང་སྟངས་བྱུང་ལུགས་མང་པོ་ཡོང་གི་ཡོད་དུས་བྱས་ཙང་ཁ་ཤས་ཡང་སྨན་བཅོས་ལ་བདག་སྐྱོང་བྱེད་དགོས་ཡ་ཡོད་པ་དང་མིན་སྨན་ཁང་ལ་བསྐྱོད་དགོས་ཡ་ཡོད་པ་དེ་འདྲས་ཡོང་སྲིད་ཀྱི་རེད་ར། བྱས་ཙང་ཁ་ཤས་ཡང་ང་ཚོ་ཁྲིམས་ཀྱི་ཐོག་ནས་ར། ཁྲིམས་ཀྱི་ཐོག་ནས་ཡང་ཁོང་ཚོ་ལ་རོགས་སྐྱོར་དགོས་ཡ་དང་ཁྲིམས་གཏུག་གཏུག་དགོས་ཡ་ཡིན་སྲིད་རེད་ཨ་ནི་ཡང་ཁྲིམས་རྩོད་པ་ལ་ཨ་ནི་ག་རེ་ལབ་འོ་རེད།

ཨ་ནི། ཁོ་རང་ལ་རོགས་སྐྱོར་དྲང་པོ་ཅིག་དང་དེ་འདྲའི་ཕུལ་ཐུབ་ཡས་ལ་དཔེ་ཤུགས་ཆེན་པོ་ཅིག་འགོག་རྐྱེན་ཅིག་ཆགས་ཀྱི་འདུག་ར། བྱས་ཙང་ང་ཚོ་གི་རྩ་འཛིན་ལམ་སྟོན་ཅིག་གཏན་འབེབས་གནང་ཐུབ་པ་བྱུང་ཡོད་རེད། བྱས་ཙང་རྩ་འཛིན་ལམ་སྟོན་འདི་ནང་ལོགས་ལ་ང་ཚོ་གི་གསལ་ཁ། དེའི་ཐོག་ནས་ཨ་ནི། ས་གནས་ཁུལ་ནང་ལོགས་ལ་དེ་འདྲའི་རིགས་སྒང་ལ་ནི་ཚོགས་ཆུང་བཙུགས་དགོས་ཡ་ལ་སོགས་པ་དང་ལས་ཀ་བྱེད་སའི་ནང་ལོགས་ལ་དེ་འདྲའི་རིགས་བྱུང་བ་ཡིན་ན་དམིགས་བསལ་གྱི་སུན་གཙེར་རིགས་ནས་བྱུང་བ་ཡིན་ན་ཨ་ནི་རྒྱ་གར་གྱི་ཁྲིམས་ལྟར་གཞི་བཟུང་བྱས་ནས། ཞུ་གཏུག་ཚོགས་ཆུང་བཙུགས་ཡས་ལ་སོགས་པ་དང་ཨ་ནི་ང་ཚོ་ཉིས་སྟོང་ཉི་ཤུ་ནས་དབུས་བུད་མེད་ལྷན་ཚོགས་མཉམ་དུ་ཟུང་འབྲེལ་བྱས་རྗེས་ཨ་ནི་བུད་མེད་ཀྱི་རོགས་པའི་འབྲེལ་ལམ་བཙུགས་ཐུབ་པ་བྱུང་ཡས་ལ་སོགས་པ་ར་བྱས་དང་དེ་ཚོ་ཚང་མ་ཨ་ནི་ད་ང་ཚོ་གི་ཐབས་ཤེས་ཅིག་རེད་བསམ་གྱི་འདུག་ར་ཐབས་ལམ་ཅིག་རེད་ར་ང་ཚོ་གི་སྒྲིག་འཛུགས་ངོས་ནས་ཨ་ནི་གནད་དོན་འདིའི་རིགས་སྒང་ལ་ཨ་ནི་ང་ཚོ་གི་ད་གནད་དོན་འདིའི་རིགས་དེ་ཚོ་ཨ་ནི་སྒེར་གཅིག་ལ་བྱུང་གི་མེད་པ་དེ་ང་ཚོ་སྤྱི་ཚོགས་ཀྱི་གནད་དོན་ཅིག་ཡིན་པ་དང་ར་ཨ་ནི་ང་ཚོ་གི་མུ་མཐུད་ནས་ད་ལྟའི་ད་ལྟ་ཉི་མ་བཅུ་དྲུག་ནང་བཞིན་གྱི་ལས་འགུལ་འདྲ་མིན་ང་ཚོ་སྤེལ་བསྡད་དགོས་རེད། ང་ཚོས་ནི་སྤྱི་ཚོགས་ཚན་རིག་ཚོ་ནས་ཉམས་ཞིབ་དེ་དེ་མུ་མཐུད་ནས་བྱེད་ཡོད་ར། ཨ་ང་ཚོ་གི་ག་ལ་འོ་རེད། གཏམ་བརྗོད་ལ་སོགས་པ་དང་ཨ་ནི་ང་ཚོ་གློག་བརྙན་ལ་བཟོ་ཡ་དེ་འདྲ་ར་གནད་དོན་འདིའི་སྒང་ལ་གློག་བརྙན་རིགས་དང་རི་མོ་དང་ད་ང་ཚོ་གི་སྒྱུ་རྩལ་རིགས་དེ་ཚོའི་བེད་སྤྱོད་བྱེད་བྱེད་ལ་བྱས་ཙང་གོ་སྤེལ་གྱི་ཨ་ནི་ཐབས། ལམ་མང་པོ་ཅིག་འགྲོ་དང་འགྲོ་བཞིན་པ་རེད། མཉམ་དུ་ལ་སྲིད་ཇུས་དང་ལག་བསྟར་བྱེད་སྟངས་ལ་དེ་ཚོའི་ནང་ལོགས་ལ་ནི་ང་ཚོ་གིས་ད་དེ་འདྲའི་རིགས་ཀྱི་གོ་ནོར་རིགས་དེ་ཚོ་ལ་ནི་ང་ཚོ་གིས་དོར་ཐུབ་ཡས་ཀྱི་ཆེད་དུ་འབད་བརྩོན་དེ་འགྲོ་དང་འགྲོ་བཞིན་པ་རེད་ལགས་སོ། སྙམ་པ་སོགས་ཚེ་རིང་སྐྱིད་ལགས་གོང་དུ་ཁྱེད་རང་གིས་འདི་གསུངས་སོང་ད་ལྟ་སྤྱི་ཚོགས་ནང་ལོགས་ལ་ནི་དྲག་སྤྱོད་འགོག་ཐབས་ཀྱི་འཛིན་སྐྱོང་གི་ངོས་ནས་ག་རེ། གནང་བསྡད་ཡོད་པ་དང་སྤྱི་ཚོགས་ཀྱི་ངོས་ནས་ག་རེ་གནང་བསྡད་ཡོད་པ། ཨ་འདིའི་ནང་ལོགས་ལ། དྲི་བ་གཅིག་འདི་ད། ཕ་མ་སྤུན་མཆེད། གྲོགས་པོ་གྲོགས་མོ། དེ་འདྲའི་ངོས་ནས་ཨ་ནི་དྲག་སྤྱོད་འགོག་ཐབས་འདི་ད་སོ་སོའི་འཁོར་ནང་མི་ཉེ་ཤོས་དེ་ཚོའི་ངོས་ནས་དྲག་སྤྱོད་འགོག་ཐབས་འདིའི་སྐབས་སུ་ཕན་ཚུན་རོགས་པ་བྱེད་ཡ་དང་སེམས་ཁུར་བྱེད་ཡ་དེ་འདྲའི་ག་འདྲེས་བྱེད་ཡོད་ན།

ད་ལུང་པའི་གི་ཁྲིམས་དང་ནི་འགྲོ་སྟངས་འགྲོ་ལུགས་མང་པོ་ཅིག་ཧ་གོ་བ་ཡིན་ན་ཡང་ཁོང་ཚོ་ལ་སྲུང་སྐྱོབ་གི་ནི་དཔེ་མང་པོ་ཡོད་ར། དེ་དང་སྲུང་སྐྱོབ་དེ་ཚོ་ག་རེ་ག་རེ་བསྐྲུན་རྒྱུ་ཡོད་མེད་དེ་ཚོ་ཧ་གོ་ཡ་ལ་སོགས་པ་དང་ཨ་ནི་དམིགས་བསལ་གི་གལ་ཆེ་ཤོས་དེ་ད་ང་ཚོ་དཀའ་ངལ་འཕྲད་བསྡད་མཁན་ཁོ་རང་ཚོའི་གི་ལོ་རྒྱུས་དེ་ལ་ང་ཚོ་གི་ཉན་རྒྱུ་ར། དེ་དཔེ་གལ་ཆེན་པོ་ཆགས་ཀྱི་འདུག་ར་ད་ནང་མི་བྱེད་མི་ཆགས་ནས་དམིགས་བསལ་གི་གྲོགས་པོ་གྲོགས་མོ་བྱེད་མི་ཆགས་ནས་ར། ཨ་ནི་དཀའ་ངལ་དེ་ཚོ་ཉན་དང་ཨ་ཁོ་རང་ཚོ་ལ་ང་ཚོའི་གི་ཨ་ནི།

ཁྱེད་རང་ལ་ཕོ་མོ་དབྱེ་བའི་སྒོ་ནས་དྲག་སྤྱོད་འགོག་ཐབས་ཐོག་ཕྱག་ལས་གནང་བའི་དུས་ཡུན་འདིའི་ནང་ལོགས་ལ་གདོང་ལེན་བྱེད་དགོས་ཡ་དང། ནི། ངོ་བོ་དེ་ལས་ཀ་བྱེད་ཕྱོགས་དེ་གཅིག་ནས་གསང་བ་བྱེད་དགོས་ཡོད་པ་ཅིག་གཅིག་ནས་གོ་རྟོགས་སྤེལ་དགོས་ཡོད་ཡོད་ད་ཕྱི་ལ་མ་དོན་དགོས་རེད། དེ་ག་འདྲེས་གདོང་ལེན་དེ་ག་འདྲེས་གནང་གི་ཡོད། ལའང་ད། ག་ལབ་རེད། ང་ཚོ་གི། ག་ལབ་རེད་ད་ལས་ཀའི་གི་བརྒྱུད་རིམ་ནང་ལོགས་ལ་ནི། ག་ལབ་རེད་ད། དཀའ་ངལ་འཕྲད་བསྡད་མཁན་གྱི་གང་ཟག་ལ་རོགས་སྐྱོར་གནང་ཡ་ཡིན་ནའི་རེད། ཨ་ནི། ཡང་སོ་སོའི་གི་ངོ་བོ་དེ་ཨ་ནི་ང་ཚོ་སྟོན་དགོས་རེད་སྟོན་དགོས་མ་རེད་ལབ་ཡ་བརྗོད་ཀྱོ་ར། ད་དེ་ཨ་ནི་ང་ཚོ་གི་ད་ལས་ཀའི་གི་ཨ་ནི། ག་ལབ་རེད་ད་དཔེར་ན་ཆ་བཞག་ན་ང་ཚོ་ད་ལྟ་དཔེར་ན་བྱས་ན་ང་རང་ཚོ་ང་རང་འགྲོ་བ་ཤག་ཤག་རེད་ན་དེང་དུས་དམིགས་བསལ་གྱི་ཤུགས་ཆེན་པོ་དཀའ་ངལ་ནང་ཡོད་མ་རེད་བསམ་གྱི་འདུག་ར་ག་ཅེ་ན་ན་ང་རང་ཚོ་གི་ད་ཚན་པ་ཅིག་གི་ནང་ལོགས་ཆགས་ཀྱི་ཡོད་དེ་ད་དམིགས་བསལ་གྱི་ང་ཚོ་རོགས་པའི་འབྲེལ་ལམ་གྱི་ལས་བྱེད་འདྲ་བོ་ཅིག་ཡོད་མེད་ན་ཨ་ནི་ང་ཚོ་མཚམས་མཚམས་ད་ཁོ་རང་ཚོ་གི་ཨ་ནི་མདུན་ལ་ཡོང་ཆེད་ཨ་ནི་སོ་སོ་ངོ་བོ་དེ་འདྲའི་ཨ་ནི

དེ་འདི་འདྲ་བྱེད་དུས་ཨ་ནི་ཁོ་རང་ཚོའི་ངོ་བོ་དང་དེ་ཚོར་ཏོག་ཙམ་ཉེན་ཁ་ཡོད་ཡོད་པ་དང་ཨ་ནི་ཁོ་རང་ཚོས་ཀྱི་སོ་སོའི་ཀྱི་ཨ་ནི་ལས་ཀ་དེ་ཨ་ནི་རྒྱུན་ལྟར་དུ་གནས་ཐུབ་པའི་ཆེད་དུ་མཚམས་མཚམས་དེ་འདྲའི་ཀྱི་དཀའ་ངལ་འཕྲད་ཡོད་རེད་ར། ཡིན་ནའི་ད་ང་རང་ཚོས་ཀྱི་ང་རང་ཚོ་ད་ཚན་པའི་ངོས་ནས་ག་རེ་ཡོད་ཤུགས་མཐོང་ན་ང་རང་ངོས་ལེན་བྱེད་དགོས་ཡ་དེ་ད་ང་ཚོས་ཀྱི་སྤྱི་ཚོགས་ཀྱི་རྒྱབ་སྐྱོར་དེ་ར་ད་དེ་དཔེ་གལ་ཆེན་པོ་ཆགས་ཡོད་པའི་གནད་དོན་དེ་འདྲའི་རིགས་སྒང་ལ་ར། ག་ཅི་ན་ན་ང་ཚོ་གི། སྤྱི་ཚོགས་ཀྱི་རྒྱབ་སྐྱོར་དེ་ཡོད་པ་ཡིན་ན་ཨ་ནི་ང་ཚོ་གི་གདོང་ལེན་བྱེད་ཕྱོགས་ཀྱི་ཨ་ནི་སྒྲོམ་གཞི་དང་ཨ་ནི་ལག་བསྟར་བྱེད་ཀྱི་ལམ་ལུགས་དེ་ཚོ་ཨ་ནི་ང་ཚོ་གི་དཔེ་ཨ་ནི་ཡིད་ཆེས་ལྡན་པ་བཟོ་ཡ་ཅིག་ཡོད་ར་དམིགས་བསལ་གྱི་ད་ལྟ་ང་ངས་གོང་དུ་ཞུས་པ་ནང་བཞིན་ང་ཚོ་གི་ས་གནས་ཁག་དང་སློབ་གྲྭ་ཁག་དང་ལས་སའི་ལས་ཀ་བྱེད་སའི་ཁག་དང་ཚོགས་པ་ཁག་ནང་ལོགས་ལ་ཚོགས་ཆུང་མང་པོ་ཅིག་ད་ད་ཆ་ལ་བཙུགས་ཡོད་རེད་དེ། ཨ་ནི་ཚོགས་ཆུང་དེ་ཚོ་ལ་ཨ་ནི་ང་ཚོ་མཁྱེན་རྒྱ་ཆེན་པོའི་ཐོག་ནས་ཁོང་ཚོའི་གནད་དོན་ཨ་ནི་ང་ཚོ་དཔེ་གདེང་སྤོབས་ལྡན་པའི་ཐོག་ནས་གདོང་ལེན་བྱས། དེ་འདྲ་བྱེད་ཡ་ལ་ང་ཚོ་ད་དེ་ཚོའི་ཏོག་ཙམ་གྱི་དཀའ་ངལ་འཕྲད་ཡོད་རེད་པ། ཁ་ཤས་ན་ན་ཁོང་ཚོའི་གནད་དོན་དེ་གསར་པ་ཅིག་ཆགས་ཡོད་རེད་དེ། ཡིན་ནའི་ཡང་ཁོང་ཚོ་ལ་མུ་མཐུད་ནས་ང་ཚོ་གི་ནི་གོ་རྟོགས་ཀྱི་ཨ་ནི་ཟབ་སྦྱོང་ཡིན་ནའི་རེད་ཁོང་ཚོ་ལ་ཨ་ནི་དེ་འདྲའི་སྒང་ལ་ཨ་ནི་ང་ཚོ་གི་རོགས་སྐྱོར་གནང་དགོས་ཡ་དེ་དཔེ་གལ་ཆེན་པོ་ཆགས་ཀྱི་འདུག་ར། གཉིས་པ་དེ་ཨ་ནི་ང་ཚོ་གནད་དོན་དེ་འདྲའི་རིགས་བྱུང་དུས་ཨ་ནི་དམིགས་བསལ་གྱི་དེ་འདྲའི་སྒང་ལས་ཀ་བྱེད་མཁན་དེ་ཚོ་ཡིན་ནའི་རེད། ཨ་ནི་དེ་འདྲའི་སྒང་ལ་ཨ་ནི་ད་སོ་སོའི་གི

ང་ཚོ་གི་དཀའ་ངལ་འཕྲད་བསྡད་མཁན་དེ་ལ་གུས་བརྩི་ཞུས་པ་ཅིག་སྟོན་གྱི་འདུག་ར་བྱས་ཙང་ཨ་ནི་དེའི་གི་ཕན་ཡོན་ཤུགས་ཆེན་པོ་ཅིག་ཡོད་པ་དེ་ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་གསང་རྒྱ་ལྡན་པོ་གི་ཨ་ནི་དེ་སྒང་ལ་གོ་རྟོགས་དེ་དཔེ་ཆེན་པོ་འགྲོ་བཞིན་བྱ་ཡི་འདུག་ར་བྱས་ཙང་ང་ཚོ་དེ་འདྲའི་ཅིག་ཡོང་བ་ཡིན་ན་ཨ་ནི་གནད་དོན་དེ་འདྲའི་སྒང་ལ་ང་ཚོ་གི་ལས་ཀ་བྱེད་མཁན་ཨ་ནི་འགོ་འཛུགས་བྱེད་ཚོགས་པ་ཡིན་ཏེ་ཚང་མས་ཀྱི་འགན་འཁྲི་དང་བདག་དབང་ཡོད་པ། འདི་ཡི་ཤུགས་ཆེན་པོ་ལའི་ལས་གཞི་དང། ཨ་ནི་མ་ཟད་ཨ་ནི་ང་ཚོ་མུ་མཐུད་ཀྱི་ལྟ་ལས་གཞི་འདི་འདྲའི་རིགས་ནང་ལོགས་ལ་ཨ་ནི་ག་ལབ་རེད། བྱ་སྤྱོད་ག་འདྲས་ཡོད་པ་ཡིན་ན་འདི་ནང་ལོགས་ལ་ཨ་ནི་ང་ཚོ་ཀྱི་གནད་དོན་འདི་འདྲའི་རིགས་འདི་ཚོ་དཔེ་གལ་ཆེན་པོ་མཐོང་གི་འདུག་པ། བྱས་ཙང་ད་ང་རང་ཚོ་ཀྱི་གདོང་ལེན་གལ་ཆེ་ཤོས་དེ་ག་རེ་ཟེར་ན། ལམ་ལུགས་དེ་བརྟན་པོ་བཟོ་ཡ་དང་ཨ་ནི་ལམ་ལུགས་དེ་ཡར་རྒྱས་བཏང་ཡ་ར། ད་ལྟ་ཆ་ལ་ང་ཚོ་གོང་དུ་ཞུས་པ་ནང་བཞིན་ཉིས་སྟོང་ཉི་ཤུ་ལབ་དུས་ད་དཔེ་ཉེ་ཆར་རེད་ར། བྱས་ཙང་ང་ཚོ་གི་ད་ལྟ་ཆ་ལ་ད། ལམ་སྟོན་རྩ་འཛིན་ལམ་སྟོན་གཏན་འབེབས་གནང་ཡོད་རེད་ཚོགས་ཆུང་བཙུགས་ཡོད་རེད་དེ་ཡིན་ནའི་ད་དེ་ཚོའི་ནང་ཡར་རྒྱས་བཏང་དགོས་ཡ་དཔེ་མང་པོ་ཞིག་འདུག་ར་ང་ཚོའི་ལས་ཀའི་བརྒྱུད་རིམ་ནང་དེ་ཤུགས་ཆེན་པོ་མཐོང་སོང་ར། བྱས་ཙང་ད་དེ་ཚོ་ཡར་རྒྱས་བཏང་ཡ་དང་སྲིད་ཇུས་དེ་ཚོ་བསྐྱར་ཞིབ་གནང་དགོས་ཡོད་ན་བསྐྱར་ཞིབ་གནང་ཡ་དང་ར། ཨ་ནི་ང་ཚོ་གི

གལ་ཆེན་པོར་བྱུང་གི་འདུག་ལ་དེ་ཨ་ནི་ང་ཚོ་གིས་ད་གདོང་ལེན་བྱེད་དགོས་ཅིག་དེ་རང་མཐོང་གི་འདུག་ལའང། ཚེ་རིང་སྐྱིད་ལགས་ཨ་ནི་ཁྱེད་རང་ཕྱག་ལས་གནང་བ་འགོ་བཙུགས་ནས་བཟུང་དབུས་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ནུས་སྟོབས་གོང་སྤེལ་ཚན་པའི་ནང་ལོགས་ལ་གྲུབ་འབྲས་ཡག་ཤོས་གྲུབ་ག་རེ་ཐོན་ཡོད་རེད། ལའང་ད་ང་ཚོ་ད་ལྟ་ལས་ཀ་བྱེད་པའི་ཡས་ད་ང་ཚོ་ལས་ཀ་བྱེད་ནས་ད་ལོ་མང་པོ་ཞིག་ད་འགྲོ་ཡོད་མ་རེད་ར། བྱས་ཙང་ད་འདི་ནང་ལོགས་ནས་ང་ཚོ་གི་གྲུབ་འབྲས་ཁ་ཤས་ཅིག་ཞུ་བ་ཡིན་ན་བསམ་སོང་ར། བྱས་ཙང་ང་ཚོ་གི་སྤྱི་ཚོགས་ནང་ལོགས་ནས་ད་དེ་འདྲའི་གང་ལ་རྩ་འཛིན་ལམ་སྟོན་ཅིག་ང་ཚོ་གི་གཏན་འབེབས་གནང་ཐུབ་ཡག་ཁོ་རང་ད་དེ་གྲུབ་འབྲས་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ར། ག་རེ་ལབ་ན་ང་ཚོ་གི་ད་སྐབས་སྤྱི་ཚོགས་ནང་ལོགས་གནད་དོན་དེ་འདྲའི་རིགས་དེ་ཚོ་ཉིས་སྟོང་ཉི་ཤུ་གི་གོང་ནས་ཡོད་རེད་ར། ཡིན་ནའི་ང་ཚོའི་ད་ལྟའི་ཆར་ལབ་སྟངས་ང་ཚོ་གིས་དེ་འདྲའི་གི་ཨ་ནི་གནད་དོན་འདི་ལ་གདོང་ལེན་བྱེད་ཡག་གི་ཨ་ནི་ལག་ཆ་དང་དེ་འདྲའི་ཤུགས་ཆེན་པོ་ཞིག་མེད་པ་ཡིན་གྱི་ར། བྱས་ཙང་ང་ཚོས་དེ་ཨ་ནི་གཏན་འབེབས་གནང་ཐུབ་པ་དེ་གཅིག་བྱས། གཉིས་པ་དེ་ང་ཚོ་གིས་བུད་མེད་རོགས་པའི་འབྲེལ་ལམ་དེ་ཨ་ནི་ང་ཚོ་གིས་གསར་འཛུགས་གནང་ཐུབ་པ་དེ།

ག་ལ་བ་རེད་དེ་འོས་མེད་པ་ཡིན་ན་ཨང་ཁོང་ཚོས་ཡང་ང་ཚོ་གི་མཚམས་མཚམས་རོགས་སྐྱོར་དེ་ང་ཚོས་གི་ཁོང་ཚོས་གི་མཚམས་སྐྱོར་ནང་བཞིན་བྱེད་མ་ཐུབ་པའི་དེ་འདྲའི་བྱུང་ཡོད་རེད་ཡིན་ནའི་ད་ང་ཚོས་གི་ཨ་ཁ་ཤས་ཅིག་ལ་ཨ་ང་རང་ཚོས་གི་ཨ་ཁོ་རང་ཚོས་གི་གུས་གུས་ཞེ་གསུམ་གི་ཨ་རོགས་སྐྱོར་གནང་བ་དང་ཨ་མ་ཟད་ཁོ་རང་ཚོས་ནས་ཨ་ནས་བྱས་ནས་ང་རང་ཚོས་གི་རོགས་པའི་འབྲེལ་ལམ་གི་ལས་བྱེད་དེ་ཚོས་བྱས་དུས་ཨ་ཐུགས་རྗེ་ཆེ་ལ་ནན་ཏན་ཞུ་གི་འདུག་བ།

བོད་མིའི་སྒྲིག་འཛུགས་གཅིག་པོ་མིན་པར་སྤྱི་ཚོགས་ནང་ཁོ་རང་ནས་ནང་ལོགས་ལ་གནད་དོན་འདི་ལ་དམིགས་ང་ཚོ་གི་ད་ལོ་ཤས་ནང་ལོགས་ལ་དོ་སྣང་བྱེད་མཁན་དང་ཨ་ནི་དམིགས་བསལ་གྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཡིན་ནའི་རེད་སྒེར་དེ་འདྲ་ཡིན་ནའི་རེད་ཁོ་རང་ཚོས་ནས་གནད་དོན་འདིའི་སྟེང་ལ་ཨ་ནི་དོ་དབྱིངས་ཤུགས་ཆེན་པོ་སྟོན་ཡག་ལ་སོགས་པ་དང་ལ་དེ་འདྲའི་ང་ཚོ་གི་ད་སྤྱི་ཚོགས་ནང་ལོགས་ལ་འགྱུར་ལྡོག་ལེགས་ལ་དེ་འདྲའི་ཤུགས་ཆེན་པོ་ཞིག་ཐེབས་པ་ཞིག་མཐོང་གི་འདུག་ཨ་ནི་གཞོན་སྐྱེས་ནང་ལོགས་ལ་དམིགས་བསལ་གྱི་གནད་དོན་འདི་འདྲའི་རིགས་ལ་དཔེ་བཟོད་བསྲན་འདི་ཚོ་ཨ་ནི་བཟོད་བསྲན་ཀླད་ཀོར། ཨེ་ཡིན་ལབ་དགོས་རེད་དེ་ཡིན་ནི་ད་དེ་ག་འདྲའི་ལབ་དགོས་རེད་དེ་འདྲའི་ལ་དོ་སྣང་བྱེད་ཡག་དང་དེ་འདྲའི་དཔྱད་པ་བྱེད་ཡག་དང་ག་དེ་ལ་དོ་སྣང་ཤུགས་ཆེན་པོ་ཞིག་སླེབས་ཀྱི་ཡོད་དུས་ཨ་འདི་དངོས་གནས་ང་ཚོའི་སྤྱི་ཚོགས་ནང་ཡར་རྒྱས་ཀྱི་རྣམ་པ་ཞིག་ལ་ངོས་འཛིན་བྱེད་དུས་ལ་བྱེད་ཀྱི་ཡོད་ལ་ཞེས་ལ། ལགས་སོ། ཚེ་རིང་སྐྱིད་ལགས་ང་ཚོའི་ལེ་ཚན་མཇུག་སྒྲིལ་དུས་ཚོད་སླེབས་སོང། དབུས་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ནུས་སྟོབས་གོང་སྤེལ་ཚན་པའི་ནང་ལ། ཕྱག་ལས་གནང་ཕྱོགས་དང་སྤྱི་ཚོགས་ནང་ལོགས་ལ་གོ་རྟོགས་སྤེལ་ཕྱོགས་སྐོར་ལ་ང་ཚོའི་ལེ་ཚན་ནང་མཉམ་ཞུགས་གནང་བར་ཐུགས་རྗེ་ཆེ། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔའ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ།